ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་རེས་གཟའ་ཕུར་བུའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུ་མི་ཨ་འགྲུལ་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་གསན་གནང་གི་རེད། ཐེངས་འདིའི་ལས་རིམ་ཁག་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ཀྱི་སེམས་བསྒོམས་པ་ཡིན་ན་རང་གཞན་གཉིས་ལ་ཕན་ཐོགས་ཡོད་ཅེས་བཀའ་གནང་བ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་རྒྱ་ནག་གཞུང་གིས་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་འཛིན་བཟུང་བཀག་ཉར་དང་སློབ་གསོ་སྤྲོད་ཆེད་འཛིན་བཟུང་བྱས་པ་ཡིན་ཞེས་བརྗོད་པའི་སྐོར་དང། དེ་ནས་ཐེངས་འདིའི་བཅར་འདྲིའི་ལེ་ཚན་ནང་བོད་ཀྱི་སྙིང་ནད་ཐེབས་རྩ་ཚོགས་པའི་འགན་འཛིན་བསྟན་འཛིན་ཆོས་ཉིད་ལགས་སུ་ཚོགས་པ་དེ་ཐོག་མར་བཙུགས་དགོས་པའི་དམིགས་ཡུལ་དང་ལས་དོན་གཉེར་ཚུལ་སོགས་ཀྱི་སྐོར་བཅར་འདྲི་ཞུས་པ་ཞིག་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང་ཨོ་སི་ཁྲུ་ལི་ཡ་ནང་གནས་བཞུགས་ན་གཞོན་དགོན་པ་བཀྲ་ཤིས་ལགས་དང་བསྟན་འཛིན་ནོར་འཛིན་ལགས་རྣམ་གཉིས་ལྷན་དུ་རྒྱལ་སྤྱིའི་ཐོག་མི་རབས་གསར་པ་ཚོས

གནམ་གྲུའི་འབབ་ཐང་ནས་མགོན་པོ་མཆོག་ཆིབས་འཁོར་བརྒྱུད་ས་ལུ་ཀར་རྟེན་གཞི་བྱས་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་དུ་ཞབས་སོར་བདེ་བར་འཁོད་གནང་མཛད་ཅིང་དེར་དགོན་པའི་མཁན་བླ་འདུས་མང་ཡོངས་དང་ཀ་རྡོར་སྒང་གསུམ་དང་ཤི་ལོང་ཨ་རུ་ན་ཅལ་འབྲུག་བལ་ཡུལ་བཅས་ནས་ཕེབས་པའི་དད་ལྡན་པ་སྟོང་ཚོ་མང་པོས་ལག་ཏུ་དཀར་གཙང་མཇལ་དར་དང་མེ་ཏོག་སོགས་བསྣམས་ཏེ་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་རེད། མགོན་པོ་མཆོག་སྲད་རྒྱུད་གྲྭ་ཚང་གི་ཚོམས་ཆེན་ནང་ཞབས་སོར་འཁོད་མཚམས་སུ་སྲད་རྒྱུད་གྲྭ་ཚང་གི་མཁན་པོ་བློ་བཟང་དབང་འདུས་ལགས་ནས་མཎྜལ་རྟེན་གསུམ་འདེགས་འབུལ་ཞུས་ཡོད་པ་རེད་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ཀྱི་སེམས་བསྒོམས་པ་ཡིན་ན་རང་གཞན་གཉིས་ལ་ཕན་ཐོགས་ཡོད་ཅེས་བཀའ་བསྩལ་སོང།
བྱང་ཆུབ་ཀྱི་སེམས་ཀྱི་བསམ་བློ་ཡག་པོ་ཅིག་བཏང་པ་ཡིན་ན་གཞན་ལ་ཕན་རང་གིས་ཐུགས་ཀྱི།

དེ་རྗེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་མང་ཚོགས་ལ་སེམས་བསྐྱེད་ཀྱི་ཆོས་འབྲེལ་སྩལ་བ་དང་འབྲེལ་ཆོས་ཁས་ལེན་མིན་ལ་མ་ལྟོས་པར་ཚང་མས་སེམས་པ་བཟང་པོ་བྱ་རྒྱུ་དེ་གལ་ཆེ་ཡིན་ཞེས་བཀའ་བསྩལ་དོན།
ང་ཚོ་མར་སྐྱེས་ནས་ཨེ་ནི་ཨ་མའི་འོ་མ་འཇིབས་པའི་ཐོག་ནས་ང་ཚོ་མི་ཚེ་འདུག་སེ་འགོ་ཚུགས་པ་རེད་བྱས་ཙང་ཀ་ཨ་མའི་བྱམས་བརྩེའི་འོག་ནས་ང་ཚོ་མི་ཚེ་འགོ་ཚུགས་པ་རེད་བྱས་ཙང་ཀ་ད་ག་ད་ང་ཚོའི་མི་ཚེ་གང་པོ་འདི་ཨ་མའི་བྱམས་བརྩེའི་འོག་ནས་བདག་པོ་རྒྱུ་ཞེས་པ་ད་འདི་གིས་ང་རང་ཚོའི་འཚོ་བ་དེ་མ་ཉམས་པར་བྱས་ཞེས་གང་ལྟར་ཚེ་རབས་ནས་ཚེ་རབས་དེ་མིན་ན་ཡང་མི་ཚེ་དེ་གའི་ནང་ལ་ང་རང་ཚང་མ་ལོ་སེམས་པ་བཟང་པོ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཆོས་ཁས་བླངས་ནའི་རེད་ཆོས་ཁས་མ་བླངས་ནའི་སེམས་པ་བཟང་པོ་བྱེད་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་འདུག་བ། ཡང་མགོན་པོ་གང་ཉིད་མཆོག་གིས་འཛམ་གླིང་འདི་ཞི་བདེ་ལྡན་པ་ཞིག་ཡོང་བ་ལ་འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་དང་ཀུན་ལ་ཕན་པ་དང་བརྩེ་བ་བསྐྲུན་རྒྱུ་གལ་ཆེ་ཡིན་ཞེས་བཀའ་བསྩལ་དོན།
ཅིག་ང་རའི་ངོས་ནས་ཆ་བཞག་ན་ཨེ་ནི་འཛམ་བུ་གླིང་འདི་སྒང་ལ་མི་འགྲོ་བ་ཚང་མ་ལོག་གཅིག་གིས་གཅིག་གི་བརྩེ་བ་ཅིག་ཆུང་ཆུང་སྒང་ནས་ཡོད་བསྡད་པ་འདི་ང་ཚོ་གོང་འཕེལ་བཏང་ནས་བྱས་ཙང་ང་ཚོ་དང་ཁོང་ཚོ་ཟེར་ཡག་གི་ཅིག་ཤོག་འཐེན་རེས་བྱེད་ཡག་དེ་འདྲ་མེད་པ་བྱས་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱས་གཅིག་གིས་གཅིག་ལ་ཕན་ཐོགས་བྱེད་ཡག་ཅིག། དེ་འདྲའི་གཅིག་གི་ཐོག་ནས་ཨེ་ནི་དངོས་གནས་འཛམ་གླིང་ཞི་བདེ་ཟེར་འདི་བཤད་སྡོད་ཡག་དེ་དངོས་སུ་ཡོང་གི་རེད་ལ་ཨེ་ནི་མི་རིགས་སྐད་ཆ་བཤད་ཡོག་མ་རེད་ཆོས་ལུགས་སྐད་ཆ་བཤད་ཡོག་མ་རེད་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཨེ་ནི་མི་ཡི་བརྩེ་བ་ཟེར་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག།
མཐའ་མཇུག་མགོན་པོ་གང་ཉིད་མཆོག་གིས་ས་དགེ་བཀའ་རྙིང་རིས་སུ་མ་ཆད་པ་ཚང་མ་ཐུགས་མཐུན་ཁྲིམས་གཙང་དགོས་གལ་ཆེ་བའི་སྐོར་བཀའ་བསྩལ་དོན།

ས་དགེ་བཀའ་རྙིང་ཐུགས་མཐུན་ཁྲིམས་གཙང་བྱ་དེ་གལ་ཆེན་པོ་རེད་ཤེས་སོང། ཆོས་འབྲེལ་གྲུབ་རྗེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་གུང་ཚིགས་ལྗགས་སྨིན་འདེགས་འབུལ་ཞུས་ཡོད་པ་རེད། སྐབས་དེར་རྡོ་རྗེ་གླིང་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་རང་ལོ་བདུན་ཅུ་དོན་དགུ་སོན་པ་ཨ་མ་ཚེ་དབྱངས་ལགས་ཀྱིས་མ་གཞི་ཁོང་སངས་རྒྱས་སྐུ་དངོས་སུ་མཇལ་རྒྱུ་བྱུང་བར་བསོད་ནམས་ཆེན་པོ་དང་ད་ང་རང་ཤི་ན་ཡང་འགྱོད་པ་མེད་ཅེས་གསུང་གི་འདུག།
ང་རང་དཔེ་སེམས་པ་དགའ་པོ་བྱས་ང་ད་ལྟ་ང་རང་ཤི་ནའི་བློ་འགྱོད་མེད་ད་ང་མཇལ་ཡ་དེ་ག་རག་སོང་ད་འདི་འདྲ་རག་ཡ་དཀའ་ལས་ཁག་པོ་རེད་བསོད་བདེ་ལ་ཡོད་ཙང་རག་པ་རེད་བསོད་བདེ་མེད་ན་རག་ཡ་ཡོད་མ་རེད་ད།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་དང་ས་ལུ་སྒར་ཁུལ་གྱི་མཛད་འཆར་ཁག་ལེགས་པར་གྲུབ་རྗེས་མགོན་པོ་མཆོག་ཕྱི་ཚེས་བཅོ་ལྔའི་ཉིན་འབག་སྒྲོག་རའི་གནམ་ཐང་ནས་མཁའ་ལམ་བརྒྱུད་གནས་མཆོག་རྡོ་རྗེ་གདན་དུ་ཆིབས་ཞལ་བསྒྱུར་གནང་མཛད་རྒྱུ་ཡིན་འདུག། ནུབ་བྷང་གཱལ་གྱི་གྲོང་ཁྱེར་ས་ལུ་གྷ་ར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཡང་རྒྱ་ནག་གཞུང་གིས་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་འཛིན་བཟུང་བཀག་ཉར་དང་སློབ་གསོ་སྤྲོད་ཆེད་འཛིན་བཟུང་བྱས་པ་ཡིན་སྐོར་བརྗོད་འདུག་དེའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་གཤམ་ལ་གསན་གནང་གི་རེད། ཕྱི་ཟླ་བཅུ་གཉིས་ཚེས་བཅུ་གསུམ་ཉིན་བོད་ཀྱི་ཚོང་པ་ཆེན་མོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་ལགས་གཉིས་ནས་བོད་རང་སྐྱོང་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་རྡོ་རྗེ་བཀྲ་ཤིས་ལགས་སུ་ཐུག་འཕྲད་དང་ཁོང་མྱུར་དུ་གློད་བཀྲོལ་དགོས་པའི་ངོ་རྒོལ་ལས་འགུལ་སྤེལ་སྐབས། རྒྱ་ནག་གཞུང་འབྲེལ་ཉེན་རྟོག་པས་འཛིན་བཟུང་ཆོག་མཆན་ཡིག་ཆ་སོགས་གང་ཡང་མེད་པར་གློ་བུར་བཙན་ཁྲིད་བྱས་ཡོད་པ་བཞིན། དེ་རིང་ཕྱི་ཚེས་བཅུ་བཞི་ཉིན་ད་དུང་གློད་མེད་པ་མ་ཟད་སྲིད་འཛིན་བཀག་ཉར་འོག་སློབ་གསོ་སྤྲོད་དགོས་སྐོར་བརྗོད་བཞིན་ཡོད་པ་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་གནས་ཚུལ་མཁོ་སྤྲོད་པ་གཅིག་ནས་མུ་མཐུད་བརྗོད་དོན་ལ། ད་ལྟའི་ཆར་ཁོང་གཉིས་འཛིན་བཟུང་བྱེད་མཁན་ཉེན་རྟོག་པ་ཡིན་པ་ལས་དེ་མིན་འཛིན་བཟུང་གིས་ས་གནས་གང་དུ་བཀག་ཉར་བྱས་ཡོད་སོགས་ཤེས་རྟོགས་ཐུབ་ཀྱི་མི་འདུག་ན་ཡང། ཐེངས་འདིར་འཛིན་བཟུང་བྱས་དོན་སྲིད་འཛིན་བཀག་ཉར་དང་སློབ་གསོ་སྤྲོད་དགོས་སྐོར་བརྗོད་ཡོད་པ་དང། སྤྱིར་རྒྱ་ནག་གཞུང་གི་ཁྲིམས་སྒྲིག་ཁག་ནང་སྲིད་འཛིན་བཀག་ཉར་ཞེས་པ་ཉིན་བཅུ་ནས་བཅོ་ལྔ་བར་ཡིན་ན་ཡང། ད་ལྟའི་ཆར་དངོས་སུ་སྲིད་འཛིན་བཀག་ཉར་རྗེས་གློད་མིན་སོགས་གསལ་ཁ་མེད་སྐོར་འགྲེལ་བརྗོད་གནང་གི་འདུག་ཐེངས་འདིར་མགོན་པོ་སྐྱིད་ལགས་དང་ཁོང་གི་བཟའ་ཟླ་གཉིས་ནས་ཁྲིམས་ཁང་མདུན་དུ་དེ་སྔ་བཞིན་རྡོ་རྗེ་བཀྲ་ཤིས་ལགས་མྱུར་དུ་གློད་གྲོལ་དང། ཁོང་གི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་བྱེད་དགོས་པ་དང་རྡོ་རྗེ་བཀྲ་ཤིས་ལགས་སུ་ཐུག་འཕྲད་བྱེད་བཅུག་དགོས་པའི་དོན་ཚན་གསུམ་གྱི་ལམ་ནས་ངོ་རྒོལ་བྱས་ཡོད་འདུག་ལ། ཡང་འབྲེལ་ཡོད་གཞན་དེས་འདི་ལོའི་ཕྱི་ཟླ་བརྒྱད་པའི་ནང་ངོ་རྒོལ་དང་འབྲེལ་སྤར་དང་བརྙན་སོགས་ཕྱི་ཕྱོགས་སུ་ཤུགས་ཆེར་ཁྱབ་པར་བརྟེན་ད་ལྟའི་ཆར་ཁོང་ཉིད་དང་འབྲེལ་ཡོད་ཚོའི་ཁ་པར་ལ་ལྟ་རྟོག་སྟངས་འཛིན་གྱིས་འཛིན་བཟུང་བྱེད་སྐབས་ཀྱི་སྤར་དང་བརྙན་སོགས་གཅིག་ཀྱང་གཏོང་མི་ཐུབ་པ་བྱས་ཡོད་སྐོར་སོགས་འགྲེལ་བརྗོད་གནང་བྱུང། མགོན་པོ་སྐྱིད་ལགས་ཀྱིས་འདི་ལོའི་ཕྱི་ཟླ་གསུམ་པ་དང་བཞི་པ་ལྔ་པ་དྲུག་པ་བདུན་པ་བརྒྱད་པ་བཅས་སུ་རིམ་པ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་གློད་གྲོལ་དང་ཐུག་འཕྲད། དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་བྱེད་དགོས་པའི་ངོ་རྒོལ་བྱས་ཡོད་པ་རེད་ལ་རྒྱ་ནག་གཞུང་གིས་ཐེངས་མང་ཁོ་མོར་ཁྲིམས་ཀྱི་བརྒྱུད་རིམ་གང་ཡང་མེད་པའི་སྒོ་ནས་བཙན་ཁྲིད་བཀག་ཉར་དང་གཅར་རྡུང་འཇིགས་སྐུལ་སོགས་ཀྱི་ཐབས་ལམ་སྣ་ཚོགས་བསྟེན་ཡོད་པ་རེད་ལ། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ནས། ནམ་རྒྱུན་ཁྲིམས་ཀྱི་དབང་སྒྱུར་འོག་ཡོད་པའི་རྒྱལ་ཁབ་ཅིག་ཡིན་ན་མི་སྣ་གང་ཞིག་འཛིན་བཟུང་བྱེད་སྐབས་ཁྲིམས་ཀྱི་བརྒྱུད་རིམ་དང། འཛིན་བཟུང་བཀའ་རྒྱ་སོགས་དགོས་ཡོད་ན་ཡང་ཐེངས་འདིར་རྒྱ་ནག་གཞུང་གིས་མགོན་པོ་སྐྱིད་དང་ཆོས་སྐྱོང་གཉིས་ཁྲིམས་མཐུན་གང་ཡང་མིན་པ་ཁྲིམས་འགལ་གྱིས་བཙན་ཁྲིད་བྱས་ཡོད་པར་འགྲེལ་བརྗོད་གནང་གི་འདུག། ཁྲིམས་ཐག་བཅད་པའི་སྐབས་ལ་རྩ་བ་ཉིད་ནས་ཅིག་ཅི་ཟེར་ན་ཚན་གྱི་ཁྲིམས་བཤེར་དང་ཨ་ནི་ཁྲིམས་རྩོད་པ་གླ་ཡག་གི་ཐོབ་ཐང་མེད་པ་གི་སྒང་ནི་གནས་སྟངས་དེ་འདྲའི་མང་པོ་ཞིག་འཕྲད་དེ་དགོས་དེ་ཚོ་ཆ་ཚང་གི་ཁྲིམས་ཀྱི་བརྒྱུད་རིམ་རྩ་བ་ཉིད་ནས་མེད་པ་དང་ཨ་ནི་ཅིག་ཁྲིམས་འགལ་རང་ཆགས་དེ་གོ་དེ་ལས་ད་ཡོད་ནི་ལས་རྒྱ་ནག་གཞུང་གི་བོད་ནང་ལ་དེ་ལག་བསྟར་བྱེད་ཆེད་ད་རྗེས་མཐུན་འདྲ་བོ་ཅིག་ཆགས་གྲོགས་ཡོད་པའི་ངའི་རྣམ་པ་འདྲ་བོ་ཅིག་ཆགས་འོང་གི་འདུག།
རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱི་ཞི་རྒོལ་ཆེན་མོའི་སྐབས་བོད་མི་ཞི་རྒོལ་བ་ཚོར་རྒྱབ་སྐྱོར་བྱས་ལུགས་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲད་ལུགས་བརྗོད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ལོ་བཅོ་ལྔ་འགྲོ་བཞིན་ཡོད་པ་དང། ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང་གཅེན་མོ་མགོན་པོ་སྐྱིད་དང་དེ་བཞིན་གཅེན་མོའི་བཟའ་ཟླ་ཆོས་སྐྱོང་ལགས་གསུམ་གྱིས་ཐེངས་མང་ལ་ཡོངས་གྲགས་ངང་ཁོང་གློད་བཀྲོལ་དགོས་པའི་ཞུ་གཏུག་ལས་འགུལ་སྤེལ་ཡོད་པ་རེད་ལ་རྒྱ་ནག་གཞུང་གིས་རྡོ་རྗེ་ཚེ་བརྟན་ཡང་འཛིན་བཟུང་གིས་མི་ལོ་དྲུག་བཙོན་འཇུག་ཁྲིམས་ཐག་བཅད་མྱོང་བ་དང་མགོན་པོ་སྐྱིད་ཀྱང་སྔ་རྗེས་སུ་ཐེངས་དྲུག་ལ་འཛིན་བཟུང་དང་དྲི་རྩད་གཅར་རྡུང་ཐེངས་མང་བྱས་ཡོད་པ་རེད།

དབུས་ཕྱོགས་ལྷ་སའི་ཉེ་འགྲམ་མལ་གྲོ་གུང་དཀར་རྒྱ་མ་ནས་ཡིན་ཞིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཏེ་ཁོང་ལ་ལོ་ངོ་བཅུ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་ནས་ལྷ་ས་གྲྭ་བཞི་བཙོན་ཁང་ནང་བཙོན་འཇུག་བྱས་འདུག་ད་ཆ་ཁོང་གུང་གྲངས་ལྔ་བཅུ་ང་བཞི་ཙམ་ལས་ཕེབས་མེད་ཀྱང་སྙུང་གཞི་གང་ཕོག་ཡོད་མེད་ཤེས་རྟོགས་མེད་པར་གློ་བུར་དུ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་དགོངས་པ་རྫོགས་འདུག་ཅེས་དེང་སྐབས་ཨ་མི་རི་ཀའི་ནང་བཞུགས་པའི། བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་སངས་སྒྲོལ་ལགས་ཀྱིས་གསུངས་བྱུང། ཚེ་འདས་ཆབ་སྲིད་བཙོན་ཟུར་དཔའ་བོ་དཀོན་མཆོག་བློ་གྲོས་ལགས། འཁྲུངས་ས་དེ། མལ་གྲོ་རྒྱ་མའི་ནང་ནས་རེད་ཤག། ལོ་ཨ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ཡ། བཙོན་ཁང་ལ་བཅུག། ཨ་ནི་ལོ་ཙཱའི་ལོ་བཅུ་གསུམ་བསུས་རྗེས་གྲྭ་བཞི་བཙོན་ཁང་ལ་ཡ། རྒྱས་ཤག། ད་ཁ་སང། ཚེས་པ་བཅུ་གཅིག་དགོང་དག་གློ་བུར་ཐོལ་རྒྱག་ལ་ཡ་ཁོ་རང་སྐུ་ཚེ་མ་ཟིན་པས་ཡིད་སྐྱོ་བའི་གནས་ཚུལ་དེ་འདྲའི་ཞིག་བྱུང་ཤག། ཡང་སངས་སྒྲོལ་ལགས་ཀྱིས་དཀོན་མཆོག་བློ་གྲོས་ལགས་འདི་ཟླའི་ཚེས་བཅུ་ཉིན་སྐུ་གཟུགས་བདེ་ཐང་ཡིན་ཀྱང། ཚེས་བཅུ་གཅིག་དགོང་དྲོ་གློ་བུར་དུ་དགོངས་པ་རྫོགས་འདུག་པས་དེ་ནི་ཡ་མཚན་ཞིག་ཡིན་འདུག་ཅེས་དང་བཙོན་ཟུར་མང་པོ་ཞིག་ལོ་ངོ་བཞི་བཅུ་དང་ལྔ་བཅུ་ཡས་མས་འདས་གྲོངས་སུ་འགྲོ་གི་འདུག་ཅེས་གསུངས་བྱུང། ཨ་ཐུལ་ཡ། ང་རང་ཚོའི་རོགས་པ་ཅིག་མཉམ་དུ་ལ། ཚེས་བཅུ་གཅིག་ཉིན་དེ་བཀའ་མོལ་བྱུང་ཤག་དེ་དུས་དཔེ་ཐང་ཐང་རེད་ཤག་གསུང་གི། བྱས་ཙང་ད། ཚེས་བཅུ་གཅིག་ཉིན་མོ་དེ་ནི་གློ་བུར་ཐོལ་རྒྱག་ལ་ཡ་སྙུང་གཞི་ཞིག་འདས། མགྱོགས་པོ་ཞེ་པོ་ཅིག་ལམ་སང་སྙུང་གཞི་དང་འབྲེལ་གྲོངས་ཤག་ད་ག་རེ་སྙུང་མིན་ཧ་གོ་མ་སོང་ད་ང་ཚོ་ཆབ་སྲིད་བཙོན་ཟུར་མང་པོ་ཞེ་པོ་ཅིག་དགུང་ལོ་བཞི་བཅུ་ལྔ་བཅུ་ནང་བསྐྱངས་འདུག་སེ་བྱེད་གྲོངས་འགྲོ་གི་བྱས་ཙང་ད་ལོ་མང་པོ་ཞེ་པོ་ཅིག་ནང་དཀའ་སྡུག་མནར་གཅོད་མྱངས་པ་འདིས་ཨ་ནི་གོ་ད་ལུས་ཀྱི་སྟེང་དེ་ལ་ཡ་ད་མནར་གཅོད་ཟོར་བས་ད་གཅོང་ནད་ཆེན་པོ་ཅིག་བཟོས་ཡོད་ཙང་ཨ་ནི་གོ་གྲོངས་པའི་སྐབས་ལ་ཡ་མང་པོ་ཞེ་པོ་ཅིག་གློ་བུར་ཐོལ་རྒྱག་ལ་ཡ་དགུང་ལོ་བཞི་བཅུ་ཁ་ནས་འདས་གྲོངས་ཡག་གི་ད་གནས་ཚུལ་མང་པོ་ཞེ་པོ་ཅིག་ཡོང་གི་འདི་དངོས་གནས་ད་སེམས་སྐྱོ་བ་ཞེ་དྲག་རེད་ཤག་ལ། ཅིག་ཡ་མཚན་པོ་ཅིག་རེད་བཞག། མང་ཆེ་དགུང་ལོ་བཞི་བཅུ་ལྔ་བཅུ་ནང་ལ་འདས་གྲོངས་ཡ་དེ་ལ་ཨ་ནི་སྙུང་གཞི་ཞིག་ནི་རྒྱུན་རིང་པོ་དེ་ཡང་མེད་པ་བྱས་གློ་བུར་ཐོལ་རྒྱག་གྲོངས་ཡ་དེ་འདྲས་ཀྱི་ཡིད་སྐྱོ་བའི་གནས་ཚུལ་མང་པོ་ཞེ་པོ་ཅིག་ཡོང་གིས།
དཀོན་མཆོག་བློ་གྲོས་ལགས་གཙོས་པའི་མི་སྣ་ལྔས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོའི་སྤྱི་ཟླ་དྲུག་པའི་ཚེས་སུམ་ཅུ་ཉིན་རྒྱ་མའི་ནང་སྤྱི་ཚོགས་རིང་ལུགས་ཀྱི་བསམ་པའི་དཔལ་ཡོན་ཞེས་པའི་ཚོགས་ཆེན་ཞིག་བསྐོང་ཚོགས་བྱས་པ་དེའི་ཐོག་ཁོང་རྣམ་པས་བོད་ཀྱི་རྒྱལ་དར་ཕྱར་ཏེ་སྤྱི་ཚོགས་རིང་ལུགས་ཀྱི་བསམ་པའི་དཔལ་ཡོན་དང་འཆར་ལྡན་བུ་བཙའི་སྲིད་ཇུས་ལ་ངོས་ལེན་མེད་ཅེས་སྐད་འབོད་གནང་བའི་རྗེས་ཁོང་ཚོ་རྒྱ་ནག་གཞུང་གི་ཉེན་རྟོག་པས་འཛིན་བཟུང་བྱས་ཡོད་པ་རེད་བཞག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན།

ཁྲ་པི་ཀའོ་བཅས་སོགས་གྲོས་ཚོགས་གོང་འོག་གི་འཐུས་མི་དང་རྒྱ་གར་གྱི་ཆབ་སྲིད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་ཡོད་ཅིང་ཁོང་རྣམ་པར་མཇལ་འཕྲད་གནང་བའི་སྐབས་བོད་འདི་ལོ་རྒྱུས་ཀྱི་ཐོག་ནས་རང་དབང་གཙང་མའི་རྒྱལ་ཁབ་ཞིག་ཡིན་ན་ཡང་རྒྱ་ནག་གཞུང་གིས་བཙན་བཟུང་བྱས་པ་ཞིག་ཡིན་པས་བོད་ཀྱི་གནས་བབ་ཐད་ལ་ངོས་འཛིན་ཡོང་ཐབས་ཀྱི་ཞུ་འབོད་གནང་ཡོད་པ་དང་ལྷག་པར་དུ་ད་ཆ་རྒྱ་ནག་གཞུང་གིས་བོད་འདི་རྒྱ་ནག་གཞུང་གི་མངའ་ཁོངས་ཤིག་ཡིན་པར་བརྗོད་པའི་ཐོག་བོད་ཀྱི་ཆོས་དང་རིག་གཞུང་ཐ་ན

དབྱིན་ཡུལ་གྲོས་ཚོགས་ཀྱི་དཔེ་མཛོད་ཁང་གིས་ཕྱི་ཚེས་བཅུ་གཉིས་ཉིན་བོད་ནང་དུ་ནང་པ་ཚོར་སྟངས་འཛིན་དྲག་གནོན་བྱེད་པ་ཞེས་པའི་ཤོག་ལྷེ་ཉི་ཤུ་ཅན་གྱི་དཔྱད་གཞིའི་ཡིག་ཆ་ཞིག་ཕྱོགས་སྒྲིག་གནང་ཡོད་ཅིང་དེའི་ནང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བཏོན་གནང་བའི་བོད་ནང་གི་ཆོས་དད་རང་དབང་སྐོར་སྙན་ཐོ་དང་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེད་དོན་ལྷན་ཚོགས་ཀྱི་སྙན་ཐོ། དབྱིན་ཇིའི་ཕྱི་སྲིད་ལས་ཁང་གིས་བཏོན་གནང་བའི་སྙན་ཐོ་དེ་བཞིན་རྒྱ་ནག་གཞུང་གིས་འགྲེལ་བརྗོད་བྱེད་པ་ཁག་བཅས་ཕྱོགས་བསྡོམས་གནང་ཡོད་པ་རེད། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བཏོན་གནང་བའི་སྙན་ཐོའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་སྙན་ཐོ་བཏོན་པའི་རྒྱ་ནག་གི་མི་འབོར་གྲངས་བཤེར་གྱི་ཐོ་གཞུང་ལྟར་ན། བོད་རང་སྐྱོང་ལྗོངས་ནང་གི་མི་འབོར་ས་ཡ་གསུམ་དང་གྲངས་ཆུང་དྲུག་ཅུ་རེ་ལྔ་ཡོད་པ་དེའི་ནང་ནས་མི་འབོར་བརྒྱ་ཆ་དགུ་བཅུ་ཙམ་བོད་རིགས་ཡིན་པ་དང་མི་འབོར་བརྒྱ་ཆ་བརྒྱད་རྒྱ་ཧན་མི་རིགས་དང་དེ་མིན་བརྒྱ་ཆ་གཉིས་གྲངས་ཉུང་གཞན་ཁག་ཡིན་ལུགས་བཤད་ཡོད་རུང་མཁས་དབང་ཁ་ཤས་ཀྱིས་རྒྱ་ནག་གཞུང་གིས་བོད་ནང་རྒྱ་ཧན་མི་རིགས་དང་རྒྱ་རིགས་མ་ཡིན་པའི་མི་རིགས་གཏན་སྡོད་བྱེད་མཁན་གྱི་གྲངས་འབོར་ཧ་ཅང་ཉུང་ཉུང་མ་གཏོགས། གོང་ཞུས་རྒྱ་ནག་གི་རེའུ་མིག་འདི་ནང་བཏོན་ཡོད་པའི་སྐོར་ཐེར་འདོན་གནང་འདུག་ལ། ཡང་བོད་རང་སྐྱོང་ལྗོངས་ཟེར་བའི་ནང་གི་མི་མང་མང་ཆེ་བ་བོད་བརྒྱུད་ནང་བསྟན་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རྗེས་འཇུག་ཡིན་སྐོར་བཀོད་འདུག་ཡང་འདི་ལོའི་སྤྱི་ཟླ་བདུན་པའི་ནང་དབྱིན་ཡུལ་ཕྱི་སྲིད་ལས་ཁང་དང་འཛུགས་སྐྲུན་ལས་དོན་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་སྐོར་ལོ་འཁོར་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་རྒྱ་ནག་ནི

བོད་མིའི་སྐད་ཡིག་དང་རིག་གཞུང་བཅས་པར་དྲག་གནོན་བྱེད་མུས་ཡིན་པ་མ་ཟད་བོད་ཀྱི་ཆོས་དང་རིག་གཞུང་ཁག་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་བྱུས་འཛིན་བཞིན་པ་སོགས་ཀྱང་ལུང་འདྲེན་གནང་ཡོད་པ་རེད།

Tibet Heart Foundation། ཞེས་པའི་བོད་ཀྱི་སྙིང་ནད་ཐེབས་རྩ་ཚོགས་པ་དེས་བོད་མིའི་སྤྱི་ཚོགས་ནང་སྙིང་རྩ་བདེ་ཐང་གི་གོ་རྟོགས་གོང་སྤེལ་དང། རིན་མེད་ཀྱི་འཕྲོད་བསྟེན་སྨན་བཅོས་ཀྱི་ལས་འགུལ་གོ་སྒྲིག་གནང་སྟེ་སྙིང་ནད་ཅན་ལ་རོགས་རམ་དང་དེ་མིན་གོ་རྟོགས་ལས་འགུལ་གྱི་ཕན་པ་སྒྲུབ་ཀྱི་ཡོད་པ་མ་ཟད། སྙིང་ནད་ཡོད་པ་ཚོར་སྨན་བཅོས་ཀྱི་ཐད་ལམ་སྟོན་དང་རོགས་རམ། ཡང་སྐད་ཡིག་ལ་དཀའ་ངལ་འཕྲད་བཞིན་པའི་ནད་པ་དག་ལ་སྐད་སྒྱུར་དང་ལམ་སྟོན་གྱི་མཐུན་རྐྱེན་སྦྱོར་བ་སོགས་སྤྱི་ཚོགས་ཀྱི་ཕན་བདེ་སྒྲུབ་པའི་ལས་འགུལ་གནང་གི་འདུག། ཚོགས་པ་འདི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་ཡིན་ཅིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་བོད་པའི་གཞོན་སྐྱེས་བསྟན་འཛིན་ཆོས་ཉིད་ལགས་ཀྱིས་གསར་འཛུགས་གནང་བ་ཞིག་ཡིན་པ་རེད། བསྟན་འཛིན་ཆོས་ཉིད་ལགས་ཁོ་རང་ཡིན་ན་རྒྱ་གར་ལྷོ་ཕྱོགས་མོན་གྷོ་བོད་མིའི་གཞིས་ཆགས་ནང་སྐྱེས་འཚར་བྱུང་ཞིང། ཁོང་གིས་མོན་གྷོ CST ཞེས་པའི་བོད་གཞུང་འབྲིང་རིམ་སློབ་གྲྭ་འགྲིམས་ནས་ཕྱིས་སུ་རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀའི་རྒྱལ་ས Bangalore ནང་གི St Martha's ཞེས་པའི་སྨན་ཞབས་མཐོ་སློབ་ནས་སྨན་པ་མཐར་སོན་བྱུང་འདུག། ཁོང་གིས་ལྡི་ལིར་ཡོད་པའི Pathway International School ཞེས་པའི་རྒྱལ་སྤྱིའི་སློབ་གྲྭའི་ནང་སྨན་ཞབས་པའི་འགན་འཁུར་བཞེས་མྱོང་ཡོད་ཅིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཁོང་གིས་བོད་ཀྱི་སྙིང་ནད་ཐེབས་རྩ་ཚོགས་པ་གསར་འཛུགས་གནང་པ་ནས་བཟུང་འགན་འཛིན་གྱི་ཐུགས་འགན་བཞེས་བཞིན་འདུག་སྙིང་ནད་བཅོས་ཐབས་ཀྱི་ཐེབས་རྩ་ཚོགས་པ་དེ་བཙུགས་ནས་དུས་ཡུན་རིང་པོ་སོང་མེད་ནའང་སྨན་བཅོས་མཐུན་འགྱུར་གྱི་གྲུབ་འབྲས་གང་ལེགས་བྱུང་འདུག་པར་འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་གཉིས་ཉིན་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་དགྱེས་པོ་བྱུང་བས་མགོན་པོ་གང་ཉིད་ཀྱི་དྲུང་ནས་བྱིན་ཅན་བཀའ་ཡི་ཕྱག་བྲིས་ཤིག་ཀྱང་ཚོགས་པ་འདིར་སྨིན་ཚུལ་བྱུང་འདུག་ཐེངས་འདིའི་ལེ་ཚན་ནང་བོད་ཀྱི་སྙིང་ནད་ཐེབས་རྩ་ཚོགས་པའི་འགན་འཛིན་བསྟན་འཛིན་ཆོས་ཉིད་ལགས་སུ་ཁོང་གིས་ཚོགས་པ་དེ་ཐོག་མར་བཙུགས་དགོས་པའི་དམིགས་ཡུལ་དང་དེ་ནས་སྙིང་གི་ན་ཚ་ཡོད་མཁན་ཚོས་ནམ་རྒྱུན་དུ་ནས་ཡིད་གཟབ་གང་བྱེད་དགོས་མིན་སྐོར་ལ་བཀའ་འདྲི་ཞུ་ཡི་ཡིན། བསྟན་འཛིན་ཆོས་ཉིད་ལགས་ཁྱེད་རང་དེ་རིང་དུས་ཚོད་བཏོན་བྱས་ལེ་ཚན་འདིའི་ནང་ཕེབས་པར་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐོག་མར་དེ་ལ་ཡང་ད་ཁྱེད་རང་གིས་བཙན་བྱོལ་བོད་པའི་སྤྱི་ཚོགས་ནང་ལ་སྙིང་ནད་ཀྱི་ཚོགས་པ་དེ་འདྲ་ཅིག་བཙུགས་གནང་རྒྱུའི་དམིགས་ཡུལ་ཅིག་གསུངས་དང། དང་པོ་དེ་ལ་མཁའ་འགྲོ་ལགས་བཀྲ་ཤིས་བདེ་ལེགས། ད་ལྟ་ང་ཚོ་གི་བོད་པའི་སྤྱི་ཚོགས་ནང་ལ་སྙིང་གི་ན་ཚ་ན་མཁན་དཔེ་མང་པོ་ཡོད་རེད།

དེ་ནས་ད་བོད་ཀྱི་སྙིང་ནད་ཚོགས་པ་ཞེས་པ་འདི་ད་བཙུགས་པའི་སྐབས་ལ་ཁྱེད་རང་ལ་ཡང་དཀའ་ངལ་འཕྲད་པ་འདྲ་བྱུང་ངས།
ཚོགས་པ་དང་པོ་དེ་བཙུགས་པའི་སྐབས་ལ་ད་ང་ཚོ་གི་ག་ལ་འོ་ད་དཔལ་འབྱོར་ད་གང་ཅི་ཡི་ཐོག་ནས་དཀའ་ངལ་ཡོད་པ་ད་ཚང་མ་མཁྱེན་གསལ་རེད་རོ། ང་རང་ད་ཅིག་ནས་ཀྱི་ཡང་དཔལ་འབྱོར་གྱི་ཐོག་ནས་དཀའ་ངལ་དཀའ་ངལ་འཕྲད་དང་པོ་དང་པོ་ད་བཙུགས་པའི་སྐབས་ལ་ད་སོ་སོ་ཀྱི་འདི་ཅིག་བོར་རོ།

ར་དང། དེ་འདྲའི་ཞིག་ཏུ་ཡང་འགོ་ཁྲིད་བྱེད་མཁན་རེད་ར Management ལ་འོ་ར་འགོ་ཁྲིད་བྱེད་མཁན་རེད་མི་འགའ་འགའ་ཅིག་དེ་ཚོ་ལ་མཉམ་དུ་ལ་ཞུས་དུས་ཙམ་པ་ཡང་དཀའ་ངལ་ཕོད་ཁྲེས་ར་དེ་འདྲ་ཐོན། ཨ་ནི་ཡིན་ན་ཡང་ད་དཀའ་ངལ་དེ་ཚོ་ཚང་མ་ཁྲིད་ཚོ་སོ་སོ་འགོ་ནས་ཡིན་ན་རང་ག་ལ་འོ་དཀའ་ངལ་དེ་གདོང་ལེན་བྱེད་དེ་གི་ཡིན་ད་ག་རེ་གལ་ཆེན་པོ་མཐོང་དགོས་འོ་དེ་ད་ད་ད་ད་གང་དུ་ཚུད་ད་ཉིན་རེ་ཚོགས་པ་དེ་འདྲ་འགྲོ་དུས་ར་དེ་འདྲས།

དེ་ནས་ནི་ཡང་ང་ཚོ་ལ་རོགས་པ་ཅིག་རག་སོང། ཨ་ནེ་ཡང་ང་རང་གི་ཐོག་ནས་ཡང། ད་ག་ལ་འོ་ད་མི་ཚང་མ་ལ་ཅིག་ཞུས་ཅིག་པ་ཅིག་མེད་ཡ་ཆེ་ཡ་ལ་ཡོད་ར་སོ་སོའི་ཐོག་ནས་ཡང། དཔལ་འབྱོར་གྱི་བསྡུ་རུབ་ཐོག་ཡིན་ན་རེད་ཚར་གཅིག་གཉིས་ཅིག་ཙམ་བླངས་པ་ཡིན། ཨ་དེ་ལ་ཡང་ཨ་ནེ་ང་ཚོ་གི། མ་འོངས་པ་ལ་གི་དེ་འདྲ་དོ་ཆུ་དཔལ་འབྱོར་གྱི་བསྡུ་རུབ་དེ་འདྲ་ཤུགས་ཆེན་པོ་བྱེད་རྒྱུའི་འཆར་གཞི་ཡོད་ད་རྗེས་མ་ལ་ཡོད་ར།

འདི་ལ་དང་ཤོས་དེ་སོ་སོ་གི་ཉམས་མྱོང་འདི་གལ་ཆེན་པོ་དཔེ་རེད་ཤག་སོ་སོ་རང་བྱས་ན་སྨན་ཁང་ག་བ་གོ་ཨམ་ཆི་ག་འདྲེ་ག་འདྲེ་འདི་བྱེད་དགོས་རེད་ཡག་མ་ཡི་ར་དེ་ཆི་ཧ་གོ་དང་མན་ཤི་མན་ག་འདྲེ་ཡིན་ཨན་ནར་སིང་ག་ཆི་ཀོ་ད་ག་འདྲེ་ཡིན་སྨན་ཁང་ཨམ་ཆི་ག་འདྲེ་ག་འདྲེ་ལ་འདི་བྱས་ཡོད་རེད་ར་སོ་སོ་དེ་ཅིག་འདི་ཡི་ར་ཉམས་མྱོང་ཡི་ར་དེ་ཡི་ཉམས་མྱོང་དཔེ་གལ་ཆེན་པོ་མཐོང་འདུག་གཉིས་པ་འདི་སྐབས་ནི་སྐད་ཤིན།

བསྟན་པའི་ཁྱད་ཆོས་ཤེས་སྤྲོ་ཞིག་མཐོང་འདུག་སོ་སོ་ཀུན་ནས་ག་རེ་མོ་ག་རེ་ནི་སེམས་ཤུགས་མ་ཆག་བ་བྱེད་ནི་སོ་སོ་གང་ཐུབ་ཐུབ་འབད་བརྩོན་བྱེད་ཀྱི་ཡ་སྡུག་འདུག་ར་ད་ཡང་ལོ་གང་ཐུབ་ཐུབ་ཤུགས་རྒྱག་འོ་འདུག་ལ་ནི་ར་འོ་ནི་སེམས་ན་ད་ནུས་པ་ལ་འོ་ར་འོ་འདི་གལ་ཆེན་པོ་འགྲོ་ཞིག་མཐོང་འདུག་བེལ་པ་འོ་དེ། བྱེད་འདོད་པ་ཡོང་རྒྱུ་ད་ནུས་པ་དེ་སྲུང་འོ་ར་ལ་འོ་ལ་འོ་བེ་སེ། བེ་ཤེན་འདི་གལ་ཆེན་པོ་བེར་ཏོ་རེད་རེད། ཨོ།
ལགས་སོ་ཨོ་མཐའ་མ་དེ་ལ་དེ་བྱིན་གྱིས་ཚིག་ད་དེ་ཨ་ནི་ཚོགས་པ་དེ་ལ་གྱིས་ཚིག་ད་ནད་པ་དེ་ཚོ་འབྲེལ་གཏུགས་བྱེད་དགོས་ཡོད་ན་ག་འདྲེ་ཕར་འབྲེལ་གཏུགས་ག་འདྲེ་གནང་དགོས་ཡོད་ན། ང་ཚོ་གི་ད་ལྟ་ད་ལྟ་སྤྱི་བཏང་གི་ངོ་དེབ་ནང་ལོ་ལ་དེ་ཡོད་རེད་ཐད་ཀར་དུ་ང་ཚོས་ལ་ལ་ཞེ་ན་བྲིས་རེད་ར་ངོ་དེབ་དུ་རུ་ང་ཚོའི་སྙིང་ནད་ཚོགས་པ་ཡི་ད Instagram ཡོད་རེད་ད་མི་དེ་ལོ་ཆུང་དེ་ཚོས Instagram བེད་སྤྱོད་བྱེད་ཀྱི་འདུག་ཨ་ན་ལོ་དེ་ཆེ་དེ་ཚོས་སྒྲོག་བྱེད་ཡིན་ན་ཡང་བོད་ཀྱི་སྙིང་ནད་ཚོགས་པ་བ་ཅི་ད་ནང་ངོ་དེབ་ཀྱི་ཡོད་རེད་ཡོད་ངོ་དེབ་དེ Insta གཉིས་ཀྱི་ནང་འབྲེལ་བ་བྱེད་ན་ཨ་ན་ལམ་སང་བ་རན་འདྲ་བྱེད་ན་ཚོ་ལ་དེ་ཆེ་ཞེས་ཡོད་ར་ག་ལ་འོ་ལན་ག་ལང་བ་དེ་བ།

ང་མཁའ་འགྲོ་གཡང་འཛོམས་ཡིན། ལེ་ཚན་རྗེས་མའི་ནང་ང་རང་ཚོ་བསྐྱར་དུ་མཇལ་ཡོང། དེ་ནས་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང་ཨོ་སི་ཁྲུ་ལི་ཡའི་ནང་གནས་བཞུགས་ན་གཞོན་མགོན་པོ་བཀྲ་ཤིས་ལགས་དང་བསྟན་འཛིན་ནོར་འཛིན་རྣམ་གཉིས་ཀྱི་ལྷན་དུ་རྒྱལ་སྤྱིའི་ཐོག་མི་རབས་གསར་པ་ཚོས་བོད་དོན་ལས་འགུལ་སྤེལ་ཕྱོགས་ཞེས་པའི་བརྗོད་གཞིའི་ཐོག་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་དེ་གཤམ་ལ་གསན་གནང་གི་རེད། དེ་རིང་ང་ཚོའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་དེའི་ནང་ལ་ཡང། ཨོ་སི་ཁྲུ་ལི་ཡ་ནང་གནས་བཞུགས་ནས་བོད་དོན་ཞུ་གཏུག་ལས་འགུལ་བ་ན་གཞོན་གཉིས་དང་ལྷན་དུ་གླེང་མོལ་ཞུ་ཡ་ཡིན། ཨ་ནི་གླེང་མོལ་ཞུ་ཡུལ་དེ་ཨོ་སི་ཁྲུ་ལི་ཡའི་གནས་བཞུགས་ནས་མགོན་པོ་བཀྲ་ཤིས་ལགས་དང། ཨ་ནི་ད་ག་ནང་བཞིན་ཨོ་སི་ཁྲུ་ལི་ཡའི་གནས་བཞུགས་བསྟན་འཛིན་ནོར་འཛིན་ལགས་རྣམ་གཉིས་ཡིན། རྣམ་པ་གཉིས་ང་ཚོའི་ལེ་ཚན་དེ་ནང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ།

དེ་ནས་ལོ་བདུན་ཡིན་སྐབས་སུ་ནི་དྲུག་བདུན་ཡིན་སྐབས་སུ་རྒྱ་གར་ལ་སླེབས་རྒྱ་གར་ནས་སློབ་སྦྱོང་བྱས་ཨ་ནི་རྒྱ་གར་ནས College Bachelor བྱས་ཨ་ནི་དེ་ནས་ཉིས་སྟོང་བཅུ་དྲུག་ལོ་ལ་ཡང་ཨོ་སྟྲེ་ལི་ཡ་སླེབས་ཨ་ནི་དེ་ནས་ཁྲིམས་ཀྱི་སློབ་སྦྱོང་བྱས་ཁྲིམས་ཐོན་ཨ་ནི་དེ་ཁྲིམས་རྩོད་པ་འདྲ་བོ་ཡིན་པའི་སྐད་ཆ་རེད་ཨ་ནི་ད་ལྟ་གནས་སྐབས་ལ་ཨ་ནི་ཨོ་སྟྲེ་ལི་ཡའི་ཨ་ན Victoria ཡི་ཁྲིམས་ཁང་ལ་དེ་ལས་ཀ་བྱེད་བཞིན་པ་ཡིན། ལགས་སོ། བསྟན་འཛིན་ནོར་འཛིན་ལགས། ལྷན་རྒྱས་ཚང་མར་བཀྲ་ཤིས་བདེ་ལེགས་ངའི་མིང་ལ་བསྟན་འཛིན་ནོར་འཛིན་ཨ་ནི་རྒྱ་གར་རྡ་ས་ནས་སྐྱེས་པ་ཡིན་ར་ཨ་ནི་ཆུང་དུས་སྐབས་སུ་བོད་ཁྱིམ་གྷོ་པལ་པུར་ལ་སློབ་སྦྱོང་བྱས་ཡ་བྱས་འཛིན་གྲྭ་ལྔ་ཚར་དང་ཉིས་སྟོང་བཅོ་ལྔ་ནང་ལ་ཨོ་སི་ཁྲི་ལི་ཡ་ལ་ཨོ་སི་ཁྲི་ལི་ཡ་གི་ས་གནས་ནིའུ་ཁ་སིལ་ལ་ཕྱིན་པཱ་ལགས་མཉམ་དུ་ཨ་ནི་ཨོ་སི་ཁྲི་ལི་ཡ་ནས་ལོ་ཕལ་ཆེར་བཅུ་མ་ཟིན་ཙམ་ཞིག་འགོར་སོང་ཨ་ནི་མཐོ་སློབ་ཐོན་ཚར་ད་སློབ་གྲྭ་ཆེན་མོ་འགོ་བཙུགས་ཚར་ཟེར་བ་ཅིག་ཡིན། གོང་ལ་ཡང་ངོ་སྤྲོད་ཞུ་བ་བྱས་སོང་ང་ཚོ་གསུམ་གྱིས་ནི་བཀའ་མོལ་གནང་སའི་བརྗོད་གཞི་དེ་ནི་བོད་མི་སྒྲིག་འཛུགས་བཀའ་ཤག་སྐབས་བཅུ་དྲུག་པས་འགོ་འཛུགས་གནང་བའི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ཟེར་བ་ར་དབྱིན་ཇིའི་ནང་ང་ཚོས V-TAG ཡིན་ན་ཅི་ཟེར་གི་འདུག་བ་དེ་འདྲ་ཞིག་གསུངས་པ་ཡང་རྣམ་པ་གཉིས་ལ་ཡ་ཐོག་མ་ངས་བཀའ་འདྲི་ཞུ་ཡས་ཆེད་ལ་ཡ། Australia ཁུལ་ལ་ཡ་དང་པོ་ཐོག་མ་དེ V-TAG དེ་ག་དུས་འགོ་བཙུགས་ཡིན་ན་ད་ལྟའི་ཆ་ལ་ཡ། གྲུབ་འབྲས་ག་འདྲ་འདྲ་བོ་ཅིག་ཐོན་ཡོད་མེད། སོ་སོ་སྒེར་གྱི་མྱོང་ཚོར་དང་སྦྲགས་བྱས་ཐོག་མ་དེ་མགོན་པོ་བཀྲ་ཤིས་ལགས་ཀྱིས་གཅིག་མདོར་བསྡུས་གསུང་བ་ཞིག་དང།

ལས་བྱེད་འདྲ་བོ་གཅིག་མ་འོངས་པ་ག་རེ་བྱེད་འོ་དེ་མིག་དེ་བྱས་པ་མ་ཟད་ནི་ང་ཚོས་ད་ས་གནས་ཁག་ལ་ང་ཚོས་ཀྱི་ནི་གཅིག་འགོ་འཛིན་འདྲ་བོ་གཅིག coordinator འདྲ་བོ་གཅིག་བདམས་ཡོད་རེད་ད་དེ་མ་ཟད་ནི་ས་གནས་ད་ལྟ་ཡོངས་ལ་གཅིག་བདམས་ཡོད་རེད་དེ་ད་ལྟ་ང་ཚོ་ནོར་ད་ལྟ་ད་འགན་འཛིན coordinator དེ་ནོར་འཛིན་ཆགས་བསྡད་ཡོད་རེད་ད་ལྟའི་ཆ་ལ་ང་ཚོས་དམིགས་བསལ་གྱི་ད་ལས་འགུལ་དང་པོ་ལབ་ན་དང་པོ་དེ་ཁ་སང་ང་ཚོ་ཚོགས་མི་བསྡུ་ཡས་དེ་རེད་ང་ཚོས་མི་མང་པོ་ཞིག་ཏུ་ད V-TAG དེ་སྒང་ལ་ཧ་གོ་གི་ཡོད་མ་རེད་ང་ཚོས་གཞོན་སྐྱེས་དེ་ཚོ་མང་པོ་ཞིག་དེ་ཚོ་ས་ཆ་ས་གནས་ཁག་ལ་ཡང་ཚོགས་མི་བསྡུ་ཡས་བྱས་ནི་ཁ་སང་ང་ཚོ་དང་ཤོས་དེ་ནི་ད་ནི་དེ་རེད་ད་ད།

ད་ང་རང་ངོས་ནས་ག་རེ་བསམ་གྱི་འདུག་ལབ་ན་ཆུང་དུས་སྐབས་སུ་ནས་བོད་ཁྱིམ་ནང་ནས་ད་བོད་ནང་གི་གནས་སྟངས་འདྲ་བོ་དང་དེ་ཚོ་མང་པོ་གོ་བསྡད་ཡོད་རེད་ད་ནི་རྡ་རམ་ས་ལ་ནང་ཁུལ་ནས་ནི་རྒན་པ་མང་པོ་ཅིག་གིས་ད་གསུམ་བཅུའི་དུས་དྲན་སྐབས་སུ་ཡིན་པ་ན་འདྲ་དེ་སྐབས་སུ་ནི་མཉམ་ཞུགས་ཀྱི་ཐོག་སྐད་འབོད་རྒྱག་དང་དེ་འདྲ་མང་པོ་མཐོང་དུས་དེ་ནི་ཨོ་སྟྲེ་ལི་ཡ་ཚུར་སླེབས་དུས་ཙམ་པ་ནི་ས་གནས་ཆུང་ཆུང་ནིའུ་ཁ་སིལ་ལ་མི་འབོར་བརྒྱ་བརྒྱ་ཙམ་མ་ཤི་ཡོད་ཀྱི་མ་རེད། ཨཱ་ནི། ལས་འགུལ་འདྲ་ཞིག་རྩ་བས་མེད་དུས་ཙམ་པ་ཨཱ་ནི་བོད་དོན་སྐོར་ལ་ཅིག་ཁྱབ་བསྒྲགས་བྱེད་ཡ་དེ། ཁག་པོ་འདྲ་ཆགས་ཡོད་རེད་བསམ་གྱི་འདུག་ར། ཨཱ་བྱས་ཙང་ཨཱ་ནི་བོད་དོན་ཞུ་གཏུག་ལས་འགུལ་འདི་འགོ་བཙུགས་དུས་ཙམ་པ་ཨཱ་ནི་དེ་གོ་སྐབས་གཞོན་སྐྱེས་དང་ང་འདྲ་བའི་གཞོན་སྐྱེས་ཆུང་ཆུང་སོགས་ལ་ཨཱ་ནི་དེ་གོ་སྐབས་ཡག་པོ་འདྲ་ཞིག་མཐོང་སོང་རྒྱལ་སྤྱིའི་སྡིངས་ཆ་ཐོག་ནས་ཨཱ་ནི་བོད་དོན་སྐོར་ཁྱབ་བསྒྲགས་བྱེད་ཡ་བོད་དོན་སྐོར་མང་ང་ཤེས་ཡ་བྱེད་ཨཱ་ནི་གཞན་དང་མཉམ་དུ་འབྲེལ་བ་བཟོས། ངོ་བོ་དེ་ཡོད་ཅིག་དངོས་གནས་དམིགས་བསལ་འདྲ་མཐོང་སོང་ཨ་ནི་ད་ད་ལྟ་དུས་ཚོད་དེ་ལྟ་དུས་འཚམས་པ། ལས་འགུལ་འདི་སྡིངས་ཆ་ཡག་པོ་ཞུ་དུས་ཙམ་པ་ནི་དེ་བེད་སྤྱོད་གཏོང་ང་དེ་གལ་ཆེན་པོ་རེད་བསམ་གྱི་འདུག་ར། བྱས་ཙང་ནི V-TAG དེ་སྔོན་མ་ཐོག་མ་ཉིས་སྟོང་ཉི་ཤུ་རྩ་གཅིག་ནང་སྔོན་མ་ཞུགས་དུས་ཙམ་པ་ནི་ཁ་ཐུག་ཐོ་རྒྱག་ཡ་བྱས་དེ་ནས་བཟུང་ནི་སྤྱི་ཟླ་བཅུ་གཅིག་ནང་གི་ང་ཚོས་ཀྱི། ལས་འགུལ་སྤེལ་ཕྱོགས་འཐབ་ཇུས་ཚོགས་འདུ་དང་ཟབ་སྦྱོང་དེ་ཚོགས་དུས་ཙམ་པ། དམིགས་བསལ། Australia། གྱི་གྲོས་ཚོགས་འཐུས་མི་མཉམ་དུ་ཐུག་པའི་སྤྱི་འཐུས་དག་དང་ཐཱན་ཏོན། ང་ཚོ་དེ་ལ Gabriel Lafitte ལགས་ནས་ནི་བོད་ཀྱི་ཁོར་ཡུག་ཐོག་ལ་ནི་དམིགས་བསལ་གྱི་ཉམས། ཞིབ་རྐྱེན་ཡེ་རྒྱུ་པོ་ལ་བྱས་ཡོད་རེད། ཁོང་ཚོ་མཉམ་དུ་ཐུག་ནི་སྐད་ཆ་འདྲ་ཞིག་བྱེད་དུས་ཙམ་པ་དངོས་གནས་སེམས་ཤུགས་ཅིག། ད་བོད་པ་བོད་དོན་སྐོར་ལ་ཅིག།

Responsibility ང་རང་ཚོ་བོད་པ་ཚང་མའི་འགན་འདྲ་གཅིག་ཆགས་བསྡད་ཡོད་རེད་ད་དམིགས་བསལ་གྱི་ཕྱི་རྒྱལ་ཁག་ལ་གཞོན་སྐྱེས་འདི་ཚོ་གི་བརྒྱུད་ནས་ཅིག་ལས་འགུལ་སྤེལ་ཡ་འདི་ཚོ་གི་ནུས་པ་ཅིག་ཤུགས་ཆེ་རུ་གཏོང་ད་གང་ཙམ་ཅིག་ད་སྐད་ཡིག་ཡིན་པ་རོགས་ད་ང་ཚོ་གཙོ་བོ་དེ་ང་ཚོ་གི་ད་དབུ་མའི་ལམ་སྲིད་ཇུས་དེ་ཡིན་དུས་ཙམ་པ་ལ་ད་དེ་ནི་གཙོ་བོ་དེ་ད་དེ་འདྲས་སོང་དུས་ཙམ་པ་ང་ཚོ་གི་ཞུ་གཏུག་ལས་འགུལ་དེ་གལ་ཆེ་ཤོས་ཆགས་བསྡད་ཡོད་རེད་ད་གྲོས་ཚོགས་འཐུས་མི་ཁག་རེད་ད་ང་ནང་བཞིན་དེ་བ་ལ་བོད་པ་རྒྱབ་སྐྱོར་ཚོགས་པ་རེད་དེ་ཚོ་ལ་བོད་པའི་གནད་དོན་འདི་ཚོ་ཁོ་ཚོ་ལ་ཅིག་བཤད་ད་ནི་རྒྱབ་སྐྱོར་སློང་ཡ་བྱས་ར་གྲོས་ཚོགས་འཐུས་མི་ད་གཙོ་བོ་དེ་བརྒྱུད་ནས་ང་ཚོ་དམིགས་བསལ་གྱི

ཐུན་གཅིག་ཞུ་གཏུག་བྱས་ར་ང་ཚོའི་བོད་པའི་གི་དེ་དེ་རེད་དེང་སང་ད་ང་ཚོས་ད་གྲོས་ཚོགས་འཐུས་མི་ནང་ནས་རེད་བོད་པ་ལ་དོ་སྣང་བྱེད་མཁན་དང་དེ་འདྲས་མང་རུ་མང་རུ་འགྲོ་གི་ཡོད་རེད་གང་ཡིན་ཟེར་ན་ང་ཚོས་ད་གཞོན་སྐྱེས་མང་པོ་ཅིག་ལ་མཉམ་ཞུགས་བྱས་ད་ལོ་མང་པོ་ད་ལོ་བདུན་བརྒྱད་གོང་ནས་ང་ཚོས་དེ་ཅིག་ཞུ་གཏུག་བྱས་དེ་འདྲས་ཅིག་བྱེད་ཀྱི་འདུག་ང་ཡི་དེ་འདྲས་ཅིག་མཉམ་ཞུགས་བྱས་ཁོ་རང་ཚོ་ཁོ་རང་ཚོ་ནི་དཔེ་དོ་སྣང་བྱེད་ཀྱི་འདུག་གཞོན་སྐྱེས་མང་པོ་འདི་ཚོ་མི་མང་ཅིག་སློབ་གྲྭར་འགྲོ་མཁན་དང་དེ་འདྲས་ཡིན་དུས་ཙམ་པ་ལ་ནི་ཁོ་ཚོས་ཅིག་དོ་སྣང་བྱས་བྱས་ར་མོང་པ་ནི་ང་ཚོས་གི་ད་བོད་པའི་ང་མང་ཅིག་ཅིག་རྒྱབ་སྐྱོར་བྱེད་རོགས་བྱེད་གྲོས་ཚོགས་ནང་ལ་བོད་པའི་ཐོག་ལ་བཀའ་མོལ་གནང་རོགས་བྱེད་ཟེར་ན་ཁོ་ཚོས་མང་པོ་ཞིག་གིས་འདི་གང་ཞིག་དགའ་ཚོར་འདྲ་པོ་དང་ཁས་ལེན་འདྲ་བྱེད་ཀྱི་འདུག་གང་ཡིན་ཟེར་ན་ད་དམིགས་བསལ་གྱི་མི་སེར་ཆགས་བསྡད་ཡོད་ར་འོ་འདིའི་ད་ནི་ནུས་པ་ཆེ་ཤོས་རུ་ཁོ་ཚོས་དམིགས་བསལ་གྱི་ས་ཆ་བྱེད་ཡོད་དུས་ཙམ་པ་ལ་དབྱིན་ཇི་སྐད་ཡིག་རེད་གོ་ཡ་བདེ་པོ་རེད་ཁོ་རང་ཚོ་ལ་དེ་རིང་རུ་གཅིག་ད་ནུས་པ་ཆེ་ཤོས་རུ་ཐོན་གྱི་འདུག། ལགས་སོ་ནོར་འཛིན་ལགས་དེའི་ཐོག་ལ་དགོངས་ཚུལ་ག་རེ་ཡིན་ན་ད་གཞོན་སྐྱེས་ཀྱི་ནུས་པ་མང་དག་ཅིག་ག་རེ་མཐོང་གི་ཡིན་ན་བོད་པའི་གཞོན་སྐྱེས་ཚོ་ལ་ཡང།

དོ་སྣང་འདྲ་དམིགས་བསལ་ཤུགས་ཆེ་བ་སླེབས། ངའི་མི་རིགས་འདི་ཚོ་འདི་འདྲའི་དཀའ་ངལ་ཞིག་འཕྲད་འདུག་ཨ་ནི་འདི་འདྲའི་ངོས་ནས་ངས་ག་རེ་བྱེད་ཐུབ་རེད་འདི་འདྲའི་ཞིག། ཅིག། ཚོར་སྣང་འདི་དཔེ་ཤུགས་ཆེན་པོ་སླེབས་ཀྱི་འདུག་བསམ་གྱི་འདུག་ར་ང་རང་གི་ངོས་ནས་ད། དེ་ལ་ཡོད་མཁན་བོད་པ་ཚང་མ་ཐུག་དུས་འོ་དེ་ཅིག་ཤུགས་ཆེན་པོ་ཞིག་མཐོང་སོང་ཨ་ནི་སྤྱིར་བཏང། གཞོན་སྐྱེས་ངོས་ནས་ད། སྔོན་མ་ཡིན་པ་ཡིན་ན་ད། དུས་ཆེན་སྐབས་སུ་ཨ་ནི་སྐད་འབོད་རྒྱག་ཡ་འགྲོ་དང་ཨ་ནི་ཚགས་པར་བཀྲམ་མ་ཚགས་པར་ནང་ལ་ཨ་ནི། གནད་དོན་དེ་འདྲའི་ཁྱབ་སྟོད་དེ་འདྲའི་ཡིག་ཆ་སྐོར་ཞུ་རྒྱ་བ་དེ་ནི་དེང་སང་གི་གཞོན་སྐྱེས་འདྲ་བོ་ཡིན་པ་ན་སྤྱི་ཚོགས་དྲ་རྒྱ་སྒང་ནས་ཏིས། མ་ང་ཁྱབ་བསྒྲགས་བྱེད་ཡ་བྱེད་ཨ་ནི་སྤྱིར་བཏང་གི་གྲོས་ཚོགས་འཐུས་མི་མཉམ་དུ་ནི་འབྲེལ་བ་བྱེད་རང་གི་རོགས་པ་དང་ཨ་ནི་ས་གནས། ས་གནས་ཀྱི་ནི council དང་དེ་ཚོ་ཕྱོགས་ལ་ནི་ངོ་སྤྲོད་བྱེད་བོད་དོན་སྐོར་ལ་ཁྱབ་བསྒྲགས་བྱེད་དེ་ཚོ་ཏིས་སྐད་ཆ་བཤད་སྐད་ཆ་བཤད་སྟངས་ཡ་ཅིག་མིན་འདྲ་བ་བྱེད་ནི་དེང་རབས་ཀྱི་སྤུ་བོ་དང་ཏིས་ལྟ་བ་འདྲ་བོ་ཆགས་འདུག་བསམ་པ་ནི་ཏིས།

ཡིན་ནའི། སྔོན་མ་སློབ་གྲྭ་དང་མཐོ་སློབ་དང་བར་གཞི་བསྡད་པའི་ཡིན་ན་སུ་ད་ལྟའི་ཆ་ལ་ད་བོད་དོན་ཞུ་གཏུག་ལས་འགུལ་སྤེལ་ས་མི་མི་དང་དངོས་སུ་ཐུག་འཛམ་གླིང་དབུ་ཁྲིད་དང་དངོས་སུ་ཐུག་བྱས་ལས་འགུལ་སྤེལ་དགོས་བ་རེད་སྔོན་མ་བོད་དོན་ཐོག་ལ་བསམ་བློ་གཏོང་སྟངས་དང་ད་ལྟའི་ཆ་ལ་ཡང་བོད་དོན་ཐོག་ལ་སོ་སོ་དེ་འདྲས་བྱེད་དགོས་འདུག་བསམ་མེད་གཉིས་ཀྱི་བར་ལ་ཡང་ཁྱད་པར་རོ་གཅིག་འགྲོ་ཡིན་ན། ད་ཁྱད་པར་གཙོ་བོ་དེ་རེད་ད་སྤྱིར་བཏང་གི་དམིགས་བསལ་གྱི། རྒྱ་གར་ཡོད་དུས་ཙམ་པ་ནས་སྤྱིར་བཏང་ད་དེ་རང་ང་ཚོའི་སྒྲུང་གཏམ་དམིགས་བསལ་གྱི the first hand experience ལ་རག་མིག་དང་པོ་ལྟ་ང་རང་ཚོས་ཀྱི་སྤྱིར་བཏང་དཀའ་ངལ་ག་རེ་འཕྲད་ཡོང་དེ་མཐོང་གོ་རེད་ཡིན་ནའི་ད་ཞུ་བྱས་དེར་མེད་ཨ་སྐད་འབོད་རྒྱག་ཡ་མ་ཞིག་དམིགས་བསལ་གྱི་ནུས་པ་རྒྱ་གར་ལ་ད་ནུས་པ་ཞུ་ཐོན་འདུག་མུ་ད་གང་ཡིན་ཟེར་ན་སྐད་འབོད་རྒྱག་ཡ་མ་ཞིག་རྒྱ་གར་གྱི་ད་རྒྱ་གར་གྱི་ཆབ་སྲིད་གནས་སྟངས་ལྟ་ཡ་ར་ད་རྒྱ་གར་ཁོ་རང་ཚོའི་རྒྱ་ནག་མཉམ་དུ་འབྲེལ་བ་ཡག་པོ་མེད་དུས་ཡང་ཅིག་བོད་པ་ལ་རྒྱབ་སྐྱོར་བྱེད་ཡ་འདྲ་བོ་དང་འབྲེལ་བ་ཡག་པོ་ཡོད་དུས་བོད་པའི་གནད་དོན་ལ་ཞུ་དེ་འདྲའི་ཞུ་ང་ཚོ་ནུས་པ་ད་ཐོན་འདུག་མོ་ད་དམིགས་བསལ་གྱི་ད་ཡིན་ནའི་ཕྱི་རྒྱལ་ཁག་ལ་ག་རེ་ཡོད་ལབ་ན་ནུས་པ་ད་དམིགས་བསལ་གྱི་གྲོས་ཚོགས་འཐུས་མི་ཁག་ཚོ་ལ་ང་ཚོས་ད་ཡང་སེ་ཡང་སེ་ཐུག་དེ་འདྲའི་བྱེད་ནུས་པ་ཤུགས་ཆེ་ཐོན་གི་འདུག་གང་ཡིན་ཟེར་ན་ད་ཁོ་ཚོས་གི་གྲོས་ཚོགས་ནང་ལ་གཅིག་ད་ནི་ཨ་རི་འདྲ་བོ་ཡིན་ན་ད་དམིགས་བསལ་གྱི་མང་པོ་ཞིག་ཁོ་ཚོས་གི་རྒྱབ་སྐྱོར་བྱེད་ཡོད་རེད་ད་ཨོ་སྟྲེ་ལི་ཡ་འདྲ་བོ་ཡིན་ན་གྲོས་ཚོགས་ནང་ལ་བཀའ་མོལ་གནང་བ་ཙམ་གྱི་སྒོ་ར་བོད་པ་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཞིག་བྱེད་ར་དེ་མ་ཟད་ནི་ཁོ་ཚོས་གི་ད་ནི་ཨ་ནི་རྒྱ་ནག་ལ་གནོན་ཤུགས་སྤྲོད་ཡས་བྱེད་ར་གྲོས་ཚོགས་འཐུས་མི་ཁག་ཚོས་གི། དེ་གི་དམིགས་བསལ་གྱི་ད་དེ་ནུས་པ་ཤུགས་ཆེ་རུ་གཏོང་གི་འདུག་ད་ལྟ་སྤྱི་སྤྱི་ཡོངས་ཀྱི་གཅིག་ལྟ་ན་ད་རྒྱ་གར་དང་ཕྱི་རྒྱལ་ཁག་གཅིག་བསྡུར་བས་ན། ཨ་ནོར་འཛིན་ལགས་ད་ད་ཆུང་ཆུང་སྐབས་སུ་ནས་ཕར Australia ལ་ཡ་ཕེབས་ཡོད་རེད་ད་དེ་འདྲ་སོང་ཙང། ད་ཁྱེད་རང་ད་ལྟའི་ཆ་ལ་ཡ་བོད་བོད་པའི་ཟབ་སྦྱོང་དང་ཨ་ནི་བོད་དོན་ཞུ་གཏུག་གི་ཟབ་སྦྱོང་དེ་འདྲ་ཕེབས་ཡོད་ཀྱི་རེད། བཅར་ཚར་བའི་རྗེས་ལ་ཡ་སོ་སོ་གི་ལས་དོན་བྱེད་ཕྱོགས་ཁག་ལ་ཡ་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཐོག་ལ་ཡ་ཁྱད་པར་འདྲ་བོ་དེ། ཁྱད་པར་ད་དངོས་གནས་ཕལ་ཆེར། ཐབས་བྱུས་ཚོགས་འདུ་དེ་སྐབས་སུ་ཉི་མ་དང་པོ་དེ་ལ་ནི Australia ནང་ཁུལ་ནས་ནི་གྲོས་ཚོགས་འཐུས་མི་བྱས་ནི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་དང་སྤྱི་ཟུར་ཨ་ཅག་གདོང་འདུས་སྐྱིད་འཛོམས་ལགས་ཁོང་ཚོ་ཚང་མ་ལོ་ནི་གཅིག་གསུང་བཤད་གནང་ཡ་གི་དེ་འདྲའི་གོ་སྐབས་ཤིག་རག་སི་ར། དེའི་སྐབས་སུ་ཁོང་ཚོས་ཀྱིས་ནི་སྤྱིར་བཏང་གི་ཞུ་གཏུག་གི་ཐབས་བྱུས་སྤེལ་སྟངས་འདྲ་བོ་དང་ནི་གྲོས་ཚོགས་འཐུས་མི་ལ་ག་འདྲའི་འབྲེལ་བ་བྱེད་དགོས་ཡོད་མེད་ནི། སྤྱིར་བཏང་གི་ང་ཚོ་ད་ཚོགས་པ་གསར་བ་ཞིག་ཡིན་དུས་ཙམ་པ་ནི་སོ་སོ་རང་ཉིད་ཕར་ཚུར་ནི་གཅིག Team Work ལབ་ར་ད་ལས་ཀ་དེ་འདྲའི་ག་འདྲས་ཤིག་བྱེད་ཐུབ་ཡོད་མེད་དེ་འདྲས་ཀྱི་ཐབས་ལམ་སུས་གང་བྱས་ཨ་ནི་ད་སྤྱིར་བཏང་གི་འོ་ད་ལས་དོན་གཅིག་ད་ང་ཚོ་འདི་བྱས་ན་ཡག་པོ་འདུག་ནི་ག་འདྲས་བྱས་འབེ་ལ་འདི་འདྲས་གཅིག་དུས་ཚོད་དེ་སྒུག་མ་བསྡད་ཡ་བྱས་ལོ་གཅིག་གི་འཆར་གཞི་དེ་སྔོན་ནས་བཟོས་དེ་འདྲས་འགྲོ་ཐབས་ཅིག་བྱེད་དང་དེ་ཚོ་གིས་དངོས་གནས་ཚང་མ་ཡ་རོགས་པ་ཞིག་གནང་སི་ར་འོང་དེ་དེ་མ་འོངས་པའི་འཆར་གཞི་སྒྲིག་སྟངས་འགྲོ་དེ་དངོས་གནས་ཕན་བསམ་གྱི་འདུག། ལགས་སོ། ལགས་སོ། ད་མ་འོངས་པའི་འཆར་གཞི་ཟེར་དུས་ཙམ་ལ་ཡ། ད་འབྱུང་འགྱུར་ད། ག་སོ་ཟླ་བ་ནང་ལ་ཡ། བོད་དོན་ཞུ་གཏུག་ལས་འགུལ་སྤེལ་ཡ་འཆར་གཞི་དམིགས་བསལ་དེ་འདྲ་ཡོད་ན། ཡོད་རེད། ད། དེ་ངས་ཞུས་ཞུས་ན། ད་ལྟ། ང Australia ཡོངས་རྫོགས་རྒྱལ་ཡོངས་ཀྱི། ས་གནས་འབྲེལ་མཐུད་པ་ཡིན་ལ་ནི་ད་ལྟ་ས་གནས Victoria ཇོ་མགོན་པོ་ང་གཉིས་བསྡད་ས་ཀྱི་ས་གནས་ཀྱི་འབྲེལ་མཐུད་པ་ཡ་ཆགས་བསྡད་ར། ཨ་ནི་ང་ཚོ་གི། ཚོགས་འདུ་དེ་ག་ཚོགས་ནས་འཆར་གཞི Action Plan ཐབས་ཇུས་བེད་སྤྱོད་འོག་དེ་གཅིག་གྲ་སྒྲིག་བྱས་བཞག་རེད། གཙོ་བོ་དེ་ནི་ང་ཚོ་ད members དེ་འཛུལ་ཞུགས་ཐོ་རྒྱག་ཡ་དང་འཛུལ་ཞུགས་བྱེད་ཞོར་ཡག་ཤུགས་རྒྱག་བྱས། ནི་དེ་ཐོག་ལ་ད་ལྟ Australia ནང་ཁུལ Australia Tibet Council ATC ངོས་ནས་ནི་ད་ལོ། བོད་ནང་གི་ནི Boarding School སློབ་ཕྲུག་དེ་འདྲའི་ཁག་ནི་སློབ་གྲྭ་ནང་ལ་ཅིག་རྐང་བཙུགས་ནས་འདིར་བཅུག་རྒྱུ་དེ་འདྲའི་གི་ཐོག་ལ་གནས་ཚུལ་བྱས་ད་དུང DNA Extraction དེ་བྱས་ནི་ད་ལྟ་ལས་གཞི་ཁ་ཤས་སྤེལ་ཆོག་སྤེལ་བཞིན་པ་ཅིག་ཡོད་རེད་དེ་ཚོའི་ཐོག་ནི་ང་ཚོ་ད V-TAG ཚོགས་པ་གི་ངོས་ནས་ཡང་དེ་དེའི་ཐོག་ལ་དམིགས་བསལ་གི་ཤུགས་སྣོན་རྒྱག་བྱས་ནི་མ་འོངས་པར་གྲོས་ཚོགས་འཐུས་མི་མཉམ་དུ་ནི་འབྲེལ་བ་བཟོས་ནི་དེ་ཚོའི་སྐོར་ལ་མང་ང་ཤེས་ནི་གྲོས་ཚོགས་འཐུས་མི་དེ་ཚོས་ཡང་ནི All Party Parliament། Support Group for Tibet ལས་ཚོགས་པ་ཞིག་ཡོད་རེད་དེའི་ནང་ལ་དེ་ཚོ་བཅུག་ཡ་ཐོག་ལ་གི་ཤུགས་རྒྱག་ཨ་ནི་ཐ་མ་དེ་ལ་བོད་ནང་ལ་དེང་སང་བོད་དང Australia ནང་ལ་འཛམ་གླིང་གི Lithium རྫས་རིགས་དེ་ཚོ་མང་ཤོས་གཏེར་ཁ་ངོ་བོ་ཡོད་པས་ནི་བོད་ནང་དེ་གཅིག་གནས་ཚུལ་གཅིག་ཛ་དྲག་ཤོས་དེ་དུ་དེང་སང་གི་ཅིག་བྱས་ཙང་ནི་ང་ཚོ་དེ V-TAG དེའི་ངོས་ནས་དེའི་སྐོར་ལ་དམིགས་བསལ་གྱི་དོ་སྣང་སྤྲད་ལས་འགུལ་སྤེལ་དེ་འདྲའི་ཅིག་འཆར་གཞི་ཞིག་སྒྲིག་བྱས་ཡོད་ལ། ད་དེ་འདྲའི་ལས་འགུལ་སྤེལ་དགོས་ལ་དེ་འདྲ་དགོས་མོ་འདྲ་ཞིག་ལ། ད་ཁྱེད་རང་འདྲ་བོ་ཆགས་སོང་བས་ན་ད། དེ་སྔོན་ལ་ཡང་ལྔ་དང་ལྔ་བཅུའི་ཚོགས་འདུ་ལ་ཡང་བཅར་ཡོད་རེད། རྡ་རམ་ས་ལ་ལ་ཚོགས་འདུ་ཕལ་ཆེར་ཐེངས་གཉིས་ལྷག་ཙམ་ལ་ཡང་ཕེ་ཁྱེད་རང་བཅར་བྱས་དངོས་སུ་ད་རྒྱལ་སྤྱིའི་གཞོན་སྐྱེས་མང་པོ་ཞིག་ལ་ཐུག་འཕྲད་བྱས་ཡོད་རེད། སྤྱི་བཏང་ནས་བོད་དོན། གཞོན་སྐྱེས་ཀྱི་བོད་དོན་ཐོག་ལ་ཡང་འགན་འཁྱེར་བའི་སྐབས་ལ་ཡང། ཁྱེད་རང་ངོས་ནས་བཤད་པ་ཡིན་ན། ཐབས་ལམ་དེ་ཡག་ཤོས་རེད་ཞེས་ཟེར་ཡ་ཅིག་དང་ཡང།

མི་མང་པོར་དཔེ་དེ་ཅི་ཕྱི་རྒྱལ་དེ་ཁག་ན་རང་བཞིན་གྱི་ཆོས་ཀྱི་སྐབས་སམ་ཡེ་གཅིག་གིན་ཡིན་གྱི་ད་སོ་སོ་དེའི་རང་བཞིན་གྱི་ཅིག་འདུག་དེ་གཤིས་ཀ་དེ་ག་ཚོད་ཕན་པ་ལ་དེ་དཔེ་ཚང་མ་གི་ཅིག་ཕྱི་ར་དེ་ཨང་མའི་ཁོལ་ཕྱི་ར་ཅིག་ཡོད་ར་འོ་དེ་གི་ད་དཀའ་ངལ་ཆེ་ཤོས་རེད་དེ་ཡིན་དུས་ཙམ་པ་གང་ཡིན་ཟེར་ན་ད་མི་གཅིག་གིས་འགན་ཁྱེར་བྱས་ནས་ད leadership གི quality ཅིག་འགོ་ཁྲིད་གི་ཅིག་སོ་སོ་དེའི་མེད་པ་ཡིན་ན་ཨ་ནི་ལ་ཅིག་མཉམ་ཞུགས་མ་གནང་ཡ་སོགས་པ་དཔེ་ཁ་མཉམ་ཞུགས་གནང་ཡ་དཔེ་ཁག་པོར་ད་ཅིག་ཚོགས་མི་ཅིག་ལས་འགུལ་རེ་ཞིག་སྤེལ་ཡོད་ན་དེ་ན་ཅིག་འཛུལ་ཞུགས་བྱས་ལ་ཨང་ས་ཡ་ཁག་པོ་གནས་སྟངས་དེ་འདྲ་བྱུང་ཚེ་ང་ག་རེ་འཁྱོག་ཟེར་ན་ང་ཚོའི་ད་ང་ཚོའི་མི་རབས་འགྲོ་ད་ལྟ་ང་ཚོའི་ལོ་ཚད་འགྲོ་དེ་འགྲོ་ཅིག་ན་ད་སྤྱིར་བཏང་གི་འགྲིག་འགྲོ་བ་རེད་གང་ཡིན་ཟེར་ན་དམིགས་བསལ་གྱི་སོ་སོས་ད་རང་གི་བོད་ལ་ཀྱི་ད་ཅིག་དམིགས་བསལ་གྱི་མིག་མཐོང་དེ་ཡོད་ལ་རྐང་གཉིས་ཁར་འཁྲིགས་བོད་གནས་སྟངས་འགྲོ་དེ་ཕལ་ཆེར་ད་བརྒྱ་ཆ་བརྒྱ་ཧ་མ་གོ་ན་དགུ་བཅུ་དྲུག་ཅུ་ང་ཚོ་ཧ་གོ་དེ་འོ་ད་ཡིན་ནའི་ད་ད་ལྟ་ཡོང་བཞིན་པའི་མི་རབས་ཆུང་བ་ཚོ་ལ་དེ་ཚོས་ད་ང་ཚོ་ལོ་ཆུང་བ་དེ་ཚོ་ལས་དེ་ཚོས་ཏེ་ཕྱི་རྒྱལ་ལ་འཚར་ལོངས་བྱུང་དུས་ཙམ་པ་ཁོ་ཚོས་ཏེ་ཅིག་ད། བར་ཐག་རིང་ཡང་འགྲོ་གི་ཅིག་ཆགས་བསྡད་ཡོད་གང་ཞེ་ན་ཁོ་ཚོས་ཀྱི་དམིགས་བསལ་གྱི་ཏག་ཅིག་གོ་བ་མ་གཞི་དམིགས་བསལ་གྱི་མཐོང་ཡ་དང་དེ་འདྲའི་གི་ཏག་རྒྱ་ནག་གི་འོག་ལ་ཡོད་པ་དང་རྒྱ་ནག་གིས་ཅིག་ང་ཚོས་བོད་བཙན་འཛུལ་བྱས་པ་མ་གཞི་དམིགས་བསལ་གྱི་ད་ལྟའི་དཀའ་ངལ་ག་རེ་འཕྲད་མང་དཀའ་ངལ་ག་རེ་འཕྲད་ཡོད་མེད་དང་ད་ལྟ་ག་རེ་འཕྲད་ཀྱི་མེད་དེ་ཞུ་ཞུ་ཁོ་ཚོས་ཞིབ་ཕྲ་འགྲོ་གི་ཅིག་ཧ་གོ་གི་མི་འདུག་དེ་འདྲ་སོང་ཙང་ད་དཀའ་ངལ་ཆེ་ཤོས་དེ་འགྲོ་རེད་ད་ད་ང་འགྲོ་ཡོད་ན་དམིགས་བསལ་གྱི་ད་ཁ་སང་ང་ཚོས་ཚོགས་འདུ་ཚོགས་དུས་ཙམ་པ་ད་ག་རང་ཚང་མ་གི་ཨའོ་ཁྱེད་རང་དེ་གོ་ནས་འདྲ་ཁྱེད་རང་གོ་འདུག་ད་ངའི་ལམ་སང་མེད་ལ་ནི་ལོ་ཆུང་བ་ཚོ་ལ་གོ་སྐབས་སྤྲད་དགོས་འདུག་ཁོ་ཚོ་ལ་ཤུགས་རྒྱག་དགོས་འདུག་ཨང་ཁོ་རང་ཚོ་ཤུགས་བརྒྱབ་པས་ན་ཨ་ནི་ཅིག་དམིགས་བསལ་གྱི་དོ་སྣང་ལྷད་ཡ་དང་སྒོ

ཏི། ཁ་སང་ཉེ་ཆར་རང་ང་ཚོ་བྷི་ཏྲེག་རྒྱལ་སྤྱིའི་གི་ཚོགས་པ་ངོས་ནས་ནི། མཉམ་རུབ་ཀྱི་ཐོག་ནས་ལས་གཞི་ཁ་ཤས་ཤིག་འགོ་བཙུགས་བྱས་རེད་ཏི། གཙོ་བོ་དེ་ནི་འགྲོ་བ་མིའི་ཐོབ་ཐང་ཉིན་མོ་འདི་ལ་ནི་ཤུགས་རྒྱས་འགྲོ་ཏི་ལས་འགུལ་སྤེལ་དེ་འདྲའི་འཆར་གཞི་བསྒྲིགས་ཡོད་ཏི་འདིའི་སྐབས་སུ་ནི་ངས་མི་མང་པོ་ཞིག་ངོ་ཤེས་ཟེར། ནི་ཁ་ཤས་ཀྱིས་སྤྱི་བཏང་གི་བོད་རྒྱའི་དམིགས་བསལ་གྱི་ཚགས་ཚུད་པ་ཅིག་ཤེས་ཀྱི་འདུག་དེ་འདྲའི་ལ་གསར་ཞིག་འགྲོ་ཡི་མི་འདུག་ཡིན་ནའི། ཁོང་ཚོས་ཀྱི་ལས་ཀ་བྱེད་སྟངས་འདི་ང་ཚོ་བོད་སྐད་ཤེས་མཁན་རྒྱ་གར་ནང་འཚར་ལོངས་བྱུང་མཁན་བོད་ནང་འཚར་ལོངས་བྱུང་ངེས། དེ་འདྲའི་ཅིག་ལས་ད་ལས་དགོས་ཅིག། ང་ཚོ་ལ་བསྡུར་ན་ཁོང་ཚོས་ཀྱི་མང་ཆེ་བ་རོ་ཅིག་བྱས་ནི། ཅིག། བསམ་བློ་བཏང་སྟངས་ཡང་ཏིས་དམིགས་བསལ་ཏིས་མི་འདྲ་བ་དེ་འདྲའི་ཅིག་མཐོང་གི་འདུག་ར། དེ་ཡང་བྱས་ཙང། བོད་སྐད་ཤེས་ན་དེ་གལ་ཆེན་པོ་རེད་དེ་ནས་བོད་སྐད་མ་ཤེས་པ་ནས་ཡང་ཤེས་ན་མ་གཏོགས་གཞན་པ་ལས་འགུལ་དེ་འདྲའི་ལ་ནི་རྒྱབ་སྐྱོར་བྱེད་ཐུབ་ཡོད་མ་རེད་ནས་འཛུལ་ཞུགས་བྱེད་ཐུབ་ཡོད་མ་དེ་འདྲའི་ལ་ཡ་གཅིག་ཡང་མཐོང་གི་མི་འདུག་སྤྱིར་བཏང་སོ་སོ་ག་རེ་ཤེས་པ་དེ་དངོས་གནས་གཅིག་རོགས་པ་འགྲོ་བྱེད་ཐུབ་ཡ་ན་དེ་དངོས་གནས་ཡག་པོ་རེད་བསམ་གི་འདུག་ན། ལགས་སོ། སྒོམ་བདེ་ཆུ་ལགས་ད་ལྟ་ཁྱེད་རང་གི་གོང་ལ་ཡང་ད་ག་ད་ལྟ་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཡང་ད leadership ག་རེ་རེད་ཟེར་བ་ལ་ད

ད་གཅིག་ཟེར་ན་ཡོད་མ་གཞི་གཞོན་སྐྱེས་བརྒྱ་ཆ་བརྒྱ་སྟབས་སྔོན་འགྲོ་བོར་མི་འདུག་ང་དེ་སླེབས་དུས་ཙམ་པ་ལ་ད་སྤྱིར་བཏང་ནས་འདི་ནི་ང་སླེབས་དུས་ཉིས་སྟོང་བཅུ་བདུན་ལོ་ང་སླེབས་ནས་ལོ་གཉིས་རྗེས་ལ་ང་བོད་རིགས་མཐུན་ཚོགས་ཀྱི་ད་འོས་ཤོག་བླུག་ནས་ང་འོས་ཤོག་སླེབས་བྱས་དེ་ནས་གཞོན་སྐྱེས་འགྲོ་ཅིག་བྱས་ནས་ད་དེ་དུས་ནས་ཕལ་ཆེར་འགོ་འགྲོ་ཚུགས་ཟེར་དུས་ང་ཚོགས་གཞོན་འགྲོ་ཕྱིར་བོད་རིགས་མཐུན་ཚོགས་འོན་ཏེ་ནི་ག་ལེ་ག་ལེ་རིམ་པ་ང་ཚོའི་ཡས་ད་ནམ་རྒྱུན་རོགས་པ་མཉམ་འཛོམས་རྒྱུ་ལ་ཡིད་འོས་ད་རྗེས་མ་ཁྱོད་བྱས་ལ་ནི་ཅིག་ཡང་མ་ཅིག་གཟུགས་སྐུ་དུ་བས་ཆོག་ར་ཁྱོད་ཁྱོད་ཆེའོ་ར་ནི་རྒྱལ་པོ་ཞེས་ད་དིང་སང་དཔེར་ན་ཆ་བཞག་ན་ད་ང་ཚོ་མེལ་བོན་གཅིག་པོ་མ་རེད་ཟེར་ནི་དང་དེ་ཁ་ད་གཞོན་སྐྱེས་དཔེ་མང་པོ་འདུག་གཞོན་སྐྱེས་བས་ན་དཔེ་ནུས་པ་ཡག་པོ་ཐོན་གྱི་འདུག་གང་ཡིན་ཟེར་ན་ཅིག་ཅིག་ནི་རྫ་རི་དུས་རེད་སྤྱི་ཚོགས་ཀྱི་རྙོག་དྲ་དེ་ཉུང་བ་ཞིག་དམིགས་བསལ་གྱི་ལས་འགུལ་སྤེལ་མ་བྱུང་གཞོན་སྐྱེས་ཨོ་འདི་ཡིན་ཏེ་ཡག་པོ་འདུག་རྒན་པ་རོ་ན་ཅིག་ཐང་གི་ཡང་ཅིག་སྡང་སེམས་དང་ཅིག་ཀྱང་སྒེར་གྱི་དེ་འདྲའི་ཆེན་རྙོག་དྲ་ཆེན་པོ་ཆགས་འདུག་ག་ད་གཞོན་སྐྱེས་རོ་ལས་ན་ཡང་དེ་འདྲའི་རྙོག་དྲ་མེད་བ་ཅིག་ལས་འགུལ་མང་བ་རུ་ཅིག་སྤེལ་ཐུབ་ཐོན་གྱི་འདུག་ཡ་འདི་ཡིས་ཅིག་རྒྱབ་ཤུགས་ཆེན་པོ་རུ་ཐོངས་ཆེ་གེ་ལས་ནི་ཅིག

རྒྱ་གར་དུ་གཅིག་དེ་ཨ་ཏི་མོ་ནི་ཤུགས་ཆེན་པོ་བསྡད་དེ་ཡོད་བསམ་གྱི་འདུག་ར་ང་ཚོ་ཨོ་སྟྲེ་ལི་ཡ་དུ་རང་ཚོ་ཕྱི་རྒྱལ་གཞོན་སྐྱེས་རེད་ད་རང་ཚོའི་ལས་ཀ་ཕྱིའི་ལས་ནས་ཨེ་འདྲ་གཡུགས་མ་བཞག་བྱས་ནས་སྒང་ནས་ལམ་སྟོན་བྱེད་མཁན་དང་དེ་འདྲ་མང་པོ་སྤེལ་རོགས་པ་སྤེལ་གནང་སོ་དེ་གཅིག་ཞུ་ན། ཨ་ནི་ཡ་གི་བཏང་གོ་དེ་འདྲ་སུའི་ནང། ད་ལྟ་ད་དམིགས་བསལ་ཁྱེད་མཐོང་མ་སོ་ད་མ་འོངས་པ་ད་ང་ཚོ་ལས་གཞི་དེ་ཚོ་འགོ་ཚུགས་དུས་ཙམ་པར་བར་ནས་དེ། དཀའ་ངལ་དེ་འདྲས་བྱུང་ཟེར་གྱི་རེད་ད་དེ་འདྲས་དེ་དེའི་གྲས་རེད་ཤེས་ལ། ལ་སོ། ལ་སོ། ལོ་འགའི་ང་དེ་གང་ཅིག་ཁ་སྣོན་བྱས་ན་ཨ་ཡེ་ཡར་རྒྱས་བཏང་དགོས་ཡ་འགྲོ་ཅིག་ལ་ད་དུས་ཟིན་པ་དམིགས་བསལ་ཐོབ་ཀྱི་ཐོབ་ཀྱི་དེ་གལ་ཆེན་པོ་མཐོང་ཟིག་གང་ཟེར་ན་ད་ང་དེ་བོད་རོང་པོ་ཞིག་ན་ཟབ་སྦྱོང་བཏང་བ་དེ་འཚོ་བ་དེ་ཧ་ཅང་གལ་ཆེན་པོ་རེད་ཞིག་ད་འགྲོ་སོང་ལ་མ་ཐོས་ཀྱི་མི་ཁ་ཤས་སྐད་རྒྱག་གི་འགྲོ་བ་དེ་འགྲོ་སོང་ཆེན་པོ་བཏང་གི་འདུག་གཞུང་གི་ཅིག་བྱེད་ཀྱི་འདུག་ལ་ནི་སྤྱི་བཏང་གི་ཕན་ཐོག་དེ་ཧ་གོ་མི་འདུག་ཨ་སྤྱི་བཏང་ད་འགྲོ་སོང་བཏང་གི་ཡོད་རེད་ད་འགྲོ་སོང་བཏང་བ་རྒྱལ་ཁབ་ཚང་མ་གི་ད་ང་རང་བཏང་དགོས་ར་ད

སྐད་འབོད་བྱེད་པའི་སྐབས་རེད། ཁ་སོར་ད་འབོད་ཚིག་ཐོག་ལ་ཡང་དཀའ་ངལ་འཕྲད་ཡ་ལ་སོགས་པ་དེ་འདྲ་ཡོང་གི་རེད། སྤྱི་བཏང་ནས་ད་གཞོན་སྐྱེས་ཚོ་གིས་དང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་སྐོར་ལ་ཡང་རྣམ་པ་གཉིས་ཆ་ལུགས་ཡ། རང་བཙན་དང་དབུ་མར་བྱས་ནས་ཡ། ཁ་ཤས་ཀྱིས་ཡང་ང་ཚོས་སྤེལ་ཏེ། ཞུ་གཏུག་སྤེལ་སྐོར་ལ་རང་བཙན་སོང་གོ་རེད་ཁ་ཤས། ཞེས་དུས་ཙམ་པ་ཡ། ཞུ་གཏུག་ལས་འགུལ་དེ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་འགོ་འཛུགས་གནང་བ་བཞིན་དུས་ཙམ་པ་ཡ་དབུ་མའི་ལམ་གྱི། ཁ་ལ་ཡ། ཤུགས་སྣོན་འཕར་མ་རྒྱག་དགོས་རེད་དེ་འདྲ་བྱས་ནས་ཡ། མ་མཐུན་པའི་ཆ་དེ་འདྲ་ཡོང་ཡ་དེ་འདྲ་ཡོང་གི་ཡིན་ན་དེ་འདྲ་ཡོང་བ་ཡིན་ན་ཡ་དེ་སེལ་ཡ་ལ་ཐབས་ཤེས་ག་འདྲ་བྱས་ཡིན་ན། ད་མོ་མགོན་པོ་བཀྲ་ཤིས་ལགས་གསུངས་བཞིན། ད་འདི་ཡིས་དང་པོ་ཞིག་ན་འདི་ཡིས་སྤྱི་བཏང་གི་ད་སྤྱི་བཏང་གི་དཀའ་ངལ་འདྲ་བོ་ཅིག་ད་དགོངས་འདྲ་ཞིག་ན་ཆག་འོག་མར་ད་མི་ཁ་ཤས་ཡོད་འདུག་ཅིག་ཟང་ཟིང་གི་ཟོས་ཤ་འོག་མར་ཅིག་དཀའ་ངལ་འདྲ་བོ་དེ། ད་ད་ཆ་ལ་ང་ཚོའི་གི་དམིགས་བསལ་ང་འགྲོ་ན་ད་ལྟ་བར་དུ་ཆབ་སྲིད་ཀྱི་དེ་འདྲའི་ཞུ་གཏུག་ལས་འགུལ་དང་མང་པོ་མཉམ་ཞུགས་བྱས་མྱོང་ཡིན་ནའི་དེ་འདྲའི་གི་དཀའ་ངལ་འཕྲད་མྱོང་མེད། སྤྱི་བཏང་གི་ང་ཚང་མས་ད་ག་རེ་བྱས་པའི་དམིགས་བསལ་ད་ལྟ་བར་དུ་དཀའ་ངལ་ཅིག་འདི་འདྲའི་གི་བགྲོ་གླེང་ཅིག་གི་སླེབས་མ་སོང་ད་ད་ད་ཞེ་ཞུ་ཉོ་ཅིག་རང་བཙན་ད་དབུ་མ་ན་ནི་ད་དམིགས་བསལ་གི་ང་ཚོ་ཚང་མས་གི་ལས་དོན་གྲུབ་པས་ཏེ་ང་རང་ཚོའི་གི་བོད་རྩ་དོན་འགྲུབ་དགོས་རེད་ལས་ཀ།

ནང་མི་འདྲ་བོ་བྱས་ན་འཆམ་མཐུན་ཡོང་ཡས་དང། མི་རིགས་དེ་ཅིག་སོ་སོ་ཀྱི་འཚོ་བ་ཡག་པོ་སྐྱེལ་ཏེ་ང་ཚོ་ནང་མིའི་དམིགས་ཡུལ་ཆགས་ཡོད་ལ་རྒྱལ་ཁབ་འདྲ་བོ་བྱས་ན་ང་ཚོ་ཚང་མ་བོད་ལ་ལོག་འགྲོ་ཡས་དང་བོད་ཀྱི་དཀའ་རྙོག་སེལ་ཏེ་ང་ཚོ་ཀྱི་ད་དམིགས་ཡུལ་དང་པོ་དེ་ཆགས་ཡོད་དེ་འདྲ་སོང་ཙང་འདིའི་ལམ་ཁ་གི་ད་ཅིག་ཕྱོགས་ག་འདྲས་འགྲོ་མ་འགྲོ་ལབ་ཡས་དེ་དམིགས་བསལ་གྱི་ད་མི་སྒེར་གྱི་བསམ་བློ་བཏང་ཡས་རེད་མ་གཞི་དེའི་དཀའ་ངལ་འདྲ་བོ་ཅིག་དཔེ་ཅིག་མཐོང་གི་མི་འདུག་ད་དམིགས་བསལ་ང་རང་གཞོན་སྐྱེས་ནང་གྱི་དཀའ་ངལ་དེ་ད་དཔེ་ཅིག་ཡོང་གི་རེད་འདྲ་བོ་ཅིག་བསམ་གྱི་མི་འདུག། ལགས་སོ་ནི་དུས་ཚོད་རྐྱེན་པས་ད། མགོན་པོ་བཀྲ་ཤིས་ལགས་དང་བསྟན་འཛིན་ནོར་འཛིན་ལགས་རྣམ་གཉིས་ལྷན་དུ། གླེང་མོལ་ཞུ་ཡས་ཀྱི་ལེ་ཚན་འདི་ནས་མཇུག་བསྡུ་ཞུ་གི་ཡིན། རྣམ་པ་གཉིས། སྤྱི་བཏང་ནས། སོ་སོ་ཡང་སྒེར་གྱི་དུས་ཚོད་ཀྱི་བྲེལ་བ་ཞིག་ཡོད་ཀྱི་རེད་དེ་ང་ཚོས་ལེ་ཚན་དེ་དམིགས་བསལ་གལ་ཆེན་པོ་བརྩིས་བྱས་འདི་ནང་མཉམ་ཞུགས་གནང་བྱས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་རེད་སོ་སོ་ཀྱི་ཉམས་མྱོང་དང་སྦྲགས་བྱས་ངོ་སྤྲོད་ཞིབ་ཕྲ་བ་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན།

ཡང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ཀྱི་སྣེ་ཁྲིད་འོག་སྤྱི་འཐུས་ཁག་ཅིག་རྒྱ་གར་རྒྱལ་ས་ལྡི་ལི་ནང་ཆེད་ཕེབས་ཀྱིས་རྒྱ་གར་གྱི་ཆབ་སྲིད་དབུ་ཁྲིད་ཁག་ཅིག་དང་མཇལ་འཕྲད་གནང་སྟེ་བོད་དོན་ཞུ་སྐུལ་གནང་འདུག། ཡང། ཨིན་ཡུལ་གྲོས་ཚོགས་ཀྱི་འཐུས་མི་ཚོས་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་ལ་སྟངས་འཛིན་དྲག་གནོན་གྱིས་དམ་བསྒྲགས་བྱེད་བཞིན་ཡོད་པའི་ཐད་དེ་རིང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་བགྲོ་གླེང་གནང་གི་ཡོད་ཅིང་དེ་ནི་དབྱིན་ཇིའི་ཁྲིམས་བཟོ་ལྷན་ཁང་གི Backbench Business Committee ཞེས་པའི་ཚོགས་ཆུང་གིས་གོ་སྒྲིག་གནང་བ་ཞིག་ཡིན་པ་དང་དབྱིན་ཡུལ་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས Jim Shannon ལགས་ཀྱིས་གཙོ་སྐྱོང་གནང་ཡོད་པ་རེད།

གསན་རྣམ་པ་ཚོ་ཐེངས་འདིའི་ང་ཚོའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མོ་དབྱངས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།